གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་སྐུ་ཁམས་བཟང་ང་རྡོ་རྗེ་དགྲ་འདུལ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁ་བའི་དྲིལ་བསྒྲགས་ཀྱི་ལེ་ཚན་དེ་ད་ལྟ་འགོ་འཛུགས་བྱེད་ཀྱི་ཡིན། དེ་རིང་གླེང་མོལ་གྱི་ལེ་ཚན་ནང། དཔལ་ལྡན་བཀའ་བློན་ཁྲི་ཟུར ྋསྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་དགུང་གྲངས་གྱ་བཞི་ལ་ཕེབས་པའི་སྐུའི་འཁྲུངས་སྐར་སྲུང་བརྩི་དང་སྟབས་བསྟུན། རིན་པོ་ཆེ་ཁོང་གིས་བཙན་བྱོལ་ནང་བོད་པའི་གི་ཆོས་དང་རིག་གཞུང་ཤེས་ཡོན་བཅས་ཀྱི་སྐོར་ལ་མཛད་རྗེས་ཇི་ལྟར་བཞག་པའི་སྐོར་ལ་གླེང་མོལ་བྱེད་རྒྱུ་ཡིན། དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཕྱི་ཟླ་བཅུ་གཅིག་པ་གི་ཚེས་བརྒྱད། གཟའ། ལྷག་པ་ཉིན་གྱི་ལེ་ཚན་དེ་ཡིན། དེ་རིང་ང་ཚོས། བརྗོད་གཞི་དེའི་ཐོག་ལ་ད་སྐུ་མགྲོན་གཉིས་གདན་ཞུ་བྱས་ཡོད། སྐུ་མགྲོན་གཉིས་དེའི་ནང་ནས་དང་པོ་དེ། བཞུགས་སྒར་དྷརམ་ས་ལ། བཞུགས་པའི་གི་རྒྱུད་སྟོད་དཔེ་མཛོད་འགན་འཛིན། བློ་བཟང་ཀླུ་སྒྲུབ་ལགས་དང། རྒྱུད་སྟོད་དཔེ་མཛོད་འགན་འཛིན་བློ་བཟང་ཀླུ་སྒྲུབ་ལགས་དང་ཨ་ནི་ཁེ་ན་ཌ་ནང་བཞུགས་པའི་གི་ཝཱ་ཎ་སློབ་ཟུར་ཚོགས་པའི་གི་ཁྱུང་ཀང་འགན་འཛིན་དང་གཞུང་ཞབས་ཟུར་པ་རྒན་བཀྲ་ཤིས་རྡོ་རྗེ་ལགས་རྣམ་པ་གཉིས་ཡོད། རྣམ་པ་གཉིས་ཁྱེད་རྣམ་པ་གཉིས་འདིར་ང་ཚོའི་ལེ་ཚན་ནང་ཕེབས་པར་བཀའ་དྲིན་ཆེ་ཞུ་གི་ཡིན། བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ལགས་སོ། ད་འགོ་བཙུགས་ས་ད་འདམ་མ་རྡ་རམ་ས་ནས་མར་འགོ་བཙུགས་བཞག་ན་ཡག་པོ་འདུག་རྒྱུད་སྟོད་འགན་འཛིན་བློ་བཟང་ཀླུ་སྒྲུབ་ལགས་ཁྱེད་རྒྱུད་སྟོད་ནང་ལོགས་ལ་བཞུགས་འདུག་ཞུས་རེད་ད་ཅིག་ཟམ་གདོང་རིན་པོ་ཆེ་དང་རྒྱུད་སྟོད་གྲྭ་ཚང་གཉིས་བར་ལ་འབྲེལ་བ་ཤུགས་ཆེན་པོ་ཞིག་ཅིག་བྱས་ཟམ་གདོང་རིན་པོ་ཆེ་གི་རྒྱུད་སྟོད་གྲྭ་ཚང་ལ་དམིགས་བསལ་ཡང་ཅིག་དེ་འདྲའི་གི་གསུང་ཆོས་གནང་བ་དང་ལ་སོགས་པ་དེ་འདྲའི་ཅིག་ཡོང་གི་འདུག་བྱས་ཀྱི་ད་ལོ་དམིགས་བསལ་ཟམ་གདོང་རིན་པོ་ཆེ་གི་འཁྲུངས་སྐར་དེ་ཡང་ཇུས་སྟོད་གྲྭ་ཚང་ནས་མ་ཅིག་སྲུང་གཙོ་ཞུ་ཤོག་རེད། འཁྲུངས་སྐར་མ་སྲུང་སྔོན་ནས་ཡང་ཅིག་ག་རེ་ག་རེ་བྱུང་ཡོད་མེད་སྐོར་ལ་འགོ་བཙུགས་ས་དེ་རྒན་བློ་བཟང་ཀླུ་སྒྲུབ་ལགས་ཁྱེད་རྩ་ནས་མར་ཅིག་འགོ་བཙུགས་རོགས་བྱེད་ད་ལྟ་ཟམ་གདོང་རིན་པོ་ཆེ་གི་འཁྲུངས་སྐར་དེ་གནད་འགག་དང་གལ་ཆེ་རུ་ཆེ་རུ་དེ་འདྲ་ག་འདྲ་འདྲ་པོ་ཆགས་འགྲོ་གི་འདུག་ལོ་ནས་ལོ་བཟུང་བྱས་ནས།

ལགས་ཨ་ནི་འཁྲུངས་སྐར་སྲུང་བརྩི་ཞུ་ཟེར་ཡས་དེ་ཁོ་སྤྱིར་བཏང་སྐྱེས་སྐར་ཟེར་ཡས་དང་འཁྲུངས་སྐར་ཟེར་ཡས་དེ་མི་སུ་ལ་ཡིན་ན་ཡོང་ཡག་ཅིག་རེད་དེ་ཨ་ནི་ང་ཚོས་དེ་རིང་འཁྲུངས་སྐར་སྲུང་བརྩི་ཞུ་དགོས་ཡག་གི་གནད་འགག་དེ་བསམ་གྱིས་མི་ཁྱབ་པའི་གི་བདག་ཉིད་ཆེན་པོ་སྐྱེས་བུ་ཁྱད་འཕགས་ཅན་ཅིག་ད་འཇིག་རྟེན་འདིའི་ཐོག་ལ་ཕེབས་ནས་བསྟན་པ་དང་འགྲོ་བའི་དོན་རྒྱ་ཆེན་པོ་མཛད་མཁན་ཅིག་ལྷག་པར་དུ་སྐྱབས་མགོན་དོན་གྱི་བདག་པོ་དངོས་གནས་དྲང་གནས་ཀྱི་བྱས་ད་བསྟན་པ་ཡང་རྨང་ནས་གསོ་བའི་གནས་སྐབས་སུ་ཨོ་ཁོང་དེ།

བསྐྱེད་རྫོགས་ལམ་རིམ་དེ་ནི་གཞུང་རྒྱ་ཆེན་པོ་མང་པོ་བཅས་ཀྱི་ཁྲིད་ལུང་རྒྱུན་དེ་འདྲ་ཞུས་ནས་ད་རྩ་བའི་བླ་མ་ཆགས་བསྡད་ཡོད་རེད་དེ་འདྲའི་བྱས་ནས་དེ་འདྲའི་གི་ད་ཅིག་ཆོས་དང་འཇིག་རྟེན་གཉིས་ཐད་ནས་གྲྭ་ཚང་ལ་ཧ་ཅང་གི་བཀའ་དྲིན་ཆེན་པོ་ཡིན་པ་ཅིག་བྱས་གྲྭ་ཚང་ལ་ལྷག་པར་དུ་དེ་ནི་གཙོ་བོ་དེ་ད་དེ་འདྲའི་གི་རླབས་ཆེན་པོའི་སྐྱེས་བུ་དེ་ནི་ཅིག་བྱས་སངས་རྒྱས་ཀྱི་བསྟན་པ་དང་ཡང་སྒོས་བོད་ཁ་བ་གངས་ཅན་པ་དེའི་ནང་ནས་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་དགེ་བའོ་དཔུང་སྡེ་དགེ་དང་མཛད་པ་རྣམ་ཐར་དེ་འདྲ་ཞིག་བསྐྱངས་ཡོང་བ་དེ་ལ་བཀའ་དྲིན་རྗེས་དྲན་དང་དེ་ལ་ངོས་འཛིན་མཚོན་ཡག་གི་དོན་དག་ལ་ནི་ང་ཚོ་ལོ་ལྟར་ཆེད་དུ་སྲུང་བརྩི་ཞུ་གི་ཡོད་རེད་ད་ལོའི་ཆ་ནས་བྱས་པས་ན་ང་ཚོ་དེ་ད་བར་ལམ་སྔོན་མ་ནས་ད་ལྟ་བཀའ་བསྡུར་བྱུང་ནས་འབྲས་བློ་གླིང་སྤྲུལ་སྐུ་ལྷན་ཚོགས་ཀྱི་ནི

དེ་ག་ནང་བཞིན་དོན་གཅོད་ཟུར་པ་རེད་མང་པོ་ཅིག་གིས་རིན་པོ་ཆེ་དངོས་གནས་དྲངས་ནས་ཅིག་ད་མཛད་རྗེས་ལ་རྗེས་དྲན་དང་དེ་ཚོའི་གྱི་ཐོག་ནས་ནི། ཐུགས་རྗེ་ལེགས་སོ་མཚོན་ཡས་དོན་དག་ལ། ཅེས་ཆེད་དུ་མངགས་ནས་ང་ཚོ་གཅིག་སྐུ་མགྲོན་ལ་མགྲོན་ཤོག་ཕུལ་ནས་དེ་འདྲ་མ་རེད་དེ། མ་སྐུ་དང་བླངས་གི་ཚོགས་བཅར་ཕེབས་ནས་འདུག་ཅེས་ནི་གྲ་རྒྱས་པོ་བྱུང་ཡོད་རེད་ཨང་དེ་ག་ནང་བཞིན་དེ་ལ་རྒྱུད་སྟོད་དཔེ་མཛོད་ལྟ་བུ་ལ་ཆ་བཞག་ན་ད་བར་ལམ་ནི། རིན་པོ་ཆེ་ཀྱིས་དེ་འདྲའི་ཅིག་བསམ་གྱིས་མི་ཁྱབ་པའི་གི་ད། ཅེས་བོད་པའི། སྤྱི་ཚོགས་ཀྱི་ནང་ལ་ཆོས་དང་རིག་གཞུང་གང་ཅིའི་ཀྱི་ཆ་ནས་བཀའ་སློབ་ལམ་སྟོན་མང་པོ་གནང་རྒྱུ་དེ་བདག་ཉར་བྱེད་དགོས་ཡས་དེ་གལ་ཆེན་པོ་ཞིག་མཐོང་ནས་ཨ་ནི་ང་ཚོ་བར་ལམ་ནས་རིན་པོ་ཆེ་གི་གསུང་དེ་ཚོ་གང་ཐུབ་ཅི་ཐུབ་ཀྱིས་དཔར་སྐྲུན་ཞུས་ནས་ད་ལྟའི་ཆར་ཕལ་ཆེར་ད་དེབ་ཕྲེང་ཕལ་ཆེར་བརྒྱད་ཙམ་དཔར་སྐྲུན་ཞུས་ནས་འདུག་སུ་རེད་ད་ལོའི་ཆར་ལྷག་པར་དུ་དམིགས་བསལ་གྱི་ག་རེ་ཆགས་འདུག་ཞུས་པ་ཡིན་ན་ཨ་ནི་གཏན་ནས་ཟབ་མོ་རྟེན་འབྲེལ་བསྟོད་པའི་བཀའ་ཁྲིད་དེབ་ཆུང་ཆུང་གཅིག་དེའི་ནང་ནས་གལ་ཆེ་བ་གཅིག་ལ་དབྱིན་ཇིའི་གི་ཕྱག་དེབ་ཏུ་ཡོད་པའི་གི་ཏཱ་ཀ་བླ་གུ་རེ་ཆོས་ཚན་བཅུ་བདུན་ཙམ་འཁོད་པའི་ནང་པའི་ལྟ་གྲུབ་ཀྱི་གཞི་ལམ་འབྲས་གསུམ་གྱི་ལྟ་གྲུབ་མང་པོ་ཅིག་ནི་བོད་ཡིག་ཐོག་ལ་ཡོད་པ་དབྱིན་བསྒྱུར་བྱས་པ་དང་དབྱིན་ཇིའི་ཐོག་ལ་གསུངས་ཡོད་པ་མར་སྒྲ་ཕབ་བྱས་ནས་དོ་ཞེས་བྱ་འཇོག་གི་དེ་ནི་ཕལ་ཆེར་ལྔ་བརྒྱ་དྲུག་བརྒྱ་ཡོང་མཁན་གྱི་ད་ལོ་གི་ད་དཔེ་གསར་པ་འདྲ་བོ་ཆགས་ཀྱི་ཡོད་རེད་དེ། འོ་དེ་འདྲ་བྱས་དེ་དེ་འདྲ་བྱས་ང་ཚོ་དཔར་སྐྲུན་བྱས་ནས་ཡོངས་གྲགས་ལ་འགྲེམས་སྤེལ་བྱས་ཨེ་ནི་དེའི་དབུ་བཞུགས་ལ་གོང་དུ་ཞུས་པ་ནང་བཞིན་སྐྱབས་རྗེ་ཀིརྟི་རིན་པོ་ཆེ་ལ་སོགས་པ་ཕེབས་ནས་ཁོང་དབུ་འབྱེད་བྱས་ནས་གང་ལྟར་ད། དེ་འདྲ་བྱས་ཀྱི་ཐོག་ནས་ང་ཚོ་དེ་རིང་གི་འཁྲུངས་སྐར་དེ་ཐོག་མཐའ་བར་གསུམ་བཀྲ་ཤིས་པ་དང་དོན་གྲུབ་པ།

ཕྱོགས་ལ་ཀྱི་ཡང་ཀྱི་འཁྲུངས་སྐར་སྐབས་སུ་ཀྱི་གནད་ཡོད་མི་སྣ་མང་པོའི་གསུང་འཕྲིན་དེ་འདྲའི་བཙན་གླེང་དེ་འདྲའི་ལ་འདུག་དེ་ནང་བཞིན་ཀྱི་ད་ཝ་ར་ན་སི་ཀྱི་སློབ་ཟུར་ཚོགས་པ་སུད་སི་དུ་ཡོད་པའི་ཀྱི་ཡང་ནི་ད་ད་ད་ཁ་ན་ཌ་ལ་སོགས་པའི་ད་ས་གནས་མང་པོ་དེ་འདྲ་ཅིག་ལ་ཡང་འཁྲུངས་སྐར་སྲུང་བརྩི་དེ་འདྲའི་ཞུས་ཡོད་པའི་ཀྱི་གནས་ཚུལ་འདུག་དེ་རིང་ང་ཚོའི་སྐུ་མགྲོན་གཅིག་དེ་ད་ད་ལྟ་ཀྱི Varanasi། ཁ་ན་ཌ་ན་བཞུགས་པའི Varanasi སློབ་ཟུར་ཚོགས་པའི་འཁྲུངས་སྐར་ཇི་འདྲ་ཞུས་ཡོད་མེད་སྐོར་ལ་གཅིག་གླེང་མོལ་ཞུ་གི་ཡིན། ཨ་ནི་དེའི་འཁྲུངས་སྐར་འགན་འཛིན་དང་གཞུང་ཞབས་ཟུར་པ་རྒན་བཀྲ་ཤིས་རྡོ་རྗེ་ལགས་ཁྱེད་རྣམ་པ་ཚོ་གིས་ད་ལྟ་ཁ་ན་ཌ་ལ་གཙོ་བོ་ག་རེ་ག་རེ་གནང་ཡོད་རེད་ཉི་མ་གཅིག་གི་འཁྲུངས་སྐར་གི་སྲུང་བརྩི་འདི་རང་རེད་པས་གཞན་ཡང་གཅིག་ཟམ་གདོང་རིན་པོ་ཆེ་ལ་མཛད་རྗེས་ལ་རྗེས་དྲན་འདྲ་པོ་རྣམ་པ་ག་འདྲ་ག་འདྲའི་ཐོག་ཅིག་གནང་པ་ཡིན་ན། ཨ་ལགས་སོ་ད་ཨེ་ཤི་ཡ་རང་དབང་རླུང་འཕྲིན་གསན་གཟིགས་གནང་མཁན་གཞིས་བྱེས་བོད་མི་ཡོངས་ལ་ཡ་འཚམས་འདྲི་དང། ཨ་ནི་ད་རེས་དེའི་གོ་སྐབས་བྱུང་བ་དེ་ལ་ཡ་ཐུགས་རྗེ་ཆེ་ཟེར་ནས་ཡ་ཞུ་ཡ་ཡིན། ཡ་ངོས་ནས་ཡ་གསལ་བཤད་ཆུང་ཆུང་གཅིག་ཞུ་ཡ་ལ་ཡ་ང་ཡང་གཞུང་ཞབས་ཟེར་དུས་ག་ལ་ཐ་སྙད་འདི་བེད་སྤྱོད་བྱེད་དུས་ག་ལ་ཡང་གཞུང་ཞབས་འདི་རྡ་རམ་ས་ལའི་གི་མ་གིའི་ཕྱག་ལས་གནང་མཁན་གཞུང་ཞབས་གཅིག་ལ་ཡང་གོ་འགྲོ་བའི་རྣམ་པ་འདྲ་བ་ཞིག་འདུག་སོང་ཙང་འདི་ང་གསལ་བོ་བྱས་ནས་ཞུ་ཡ་ལ་ཡ་ང་ཝ་ར་ན་སི་མཐོ་རིམ་སློབ་གྲྭའི་གི་ལས་བྱེད་ཟུར་པ་གཅིག་ཉམས་ཞིབ་ཟུར་པ་གཅིག་འདུག་ཟེར་བ་ལས་མ་གི་ལ་ཡ་འདུག་ཟེར་ཡིན་བཤད་བྱས་ན་ཨ་ལས་ཐོག་མ་དེ་ལ་ཡ་གསལ་བཤད་དེ་འདྲ་ཞིག་ཞུས་ན་བཟང་གི་འདུག་ཨོ་དེ་ད་ཆོག་སོང་ད། སྐུ་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་གི་འཁྲུངས་སྐར་སྲུང་བརྩི་ཞུ་ཡས་འདི། ཁེ་ན་ཌ་ལ་ཡག་ད་ད་ལོ་གཅིག་པུ་མ་རེད་ད་ལོ་དུས་མང་པོ་ཅིག་ནས་ཡག་ང་ཚོས་དུས་རྟག་ཏུ་ར་ཡག་སྲུང་བརྩི་ཞུ་བསྡད་ཡོད་རེད་བ། དེ་ཙམ་མ་ཚད་པའི་གི་ད་ཝ་ར་ཎ་སི་མཐོ་རིམ་སློབ་གྲྭ་གིས་དབུས་པའི་གི་ད་འཛམ་གླིང་ས་ཕྱོགས་གང་ས་ལ་ཡོད་པའི་གི་ཝ་ར་ཎ་སི་སློབ་ཕྲུག་ཚོས་ཀྱི་འདུ་འཛོམས་ཀྱི་ཐོག་ནས་ཡག་ད་རིན་པོ་ཆེ་གི་བཀའ་དྲིན་རྗེས་དྲན་གྱི་སྲུང་བརྩི་དེ

མཉམ་ཞུགས་བྱེད་མཁན་མང་ཚོགས་ཀྱི་ནང་ལོགས་ལ་ཡང་མང་དུ་འགྲོ་བའི་དེ་འདྲའི་གནས་སྟངས་ཅིག་ཡོང་བསྡད་ཀྱི་འདུག་ད་ང་ཚོའི་ཁེ་ན་ཌ་གི་ད་ལྟ་ཝ་ར་ཎ་སི་སློབ་ཟུར་དང་དེ་དང་མཉམ་དུ་ལ་ཡང་ད་ལྟ་ང་གསལ་པོ་བྱས་ནས་ཞུ་ཡ་བྱས་ལ་ཡང་ཝ་ར་ཎ་སི་སློབ་ཟུར་གཅིག་པོ་གཅིག་གི་གོ་སྒྲིག་ཞུ་གི་ཡོད་མ་རེད་དེ་ལ་ཡང་དེ་ལ་ཡང་ཝ་ར་ཎ་སི་སློབ་ཟུར་དང་དེ་དང་མཉམ་དུ་ལ་ཡང་རིན་པོ་ཆེ་ལ་ཡང་ཨི་ནི་དད་གུས་རྩེ་གཅིག་ཏུ་ཡོད་པའི་གི་ཨི་ནི་མི་མང་ཡོད་རེད་ད་ལྟ་དེ་ལ་ཡང་ལས་བྱེད་དག་དེ་འདྲ་ཡོད་རེད་སོང་ཙང་དེ་ཚོའི་གི་མཉམ་རུབ་གི་ཐོག་ནས་ཡང་ང་ཚོའི་དུས་ཚོད་ནི་ཞུ་སྡོད་ཀྱི་ཡོད། ཨ་ནི་ལོ་དུས་ཁ་ཤས་ཤིག་གི་ནང་ལོགས་ལ་ཡ་ད་ང་ཚོའི་གི་དེ་ཨ་ནི་རིན་པོ་ཆེ་གི་གསང་གསུམ་གྱི་མཛད་པ་དེ་ཨེ་ནི་མང་ཚོགས་གི་མཁྱེན་རྟོགས་ཡོང་ཡག་གི་ཆེད་དུ་ལ་ཡ་ཨེ་ནི་གནད་ཡོད་མི་སྣ་ཚོ་གདན་འདྲེན་ཞུ་བྱས་བྱས་ནས་ཡ་བགྲོ་གླེང་བྱེད་ཡས་དང་གཏམ་བཤད་བྱེད་ཡས་དང་དེ་འདྲའི་ང་ཚོའི་གི་ལས་རིམ་གང་ལ་གང་འཚམ་ཅིག་བྱས་ཡོད་རེད་དེའི་གི་ནང་ལོགས་ལ་ཡ་ཨེ་ནི་ག་སོགས་རེད། བོད་མིའི་སྒྲིག་འཛུགས་ཀྱི་ད་བཀའ་བློན་ཟུར་པ་ཚོ་གིས་མཉམ་ཞུགས་ཡོད་རེད་ཁྲིམས་དཔོན་ཟུར་པ་ཚོ་གིས་མཉམ་ཞུགས་གནང་བ་ཡོད་རེད་ད་ག་ནང་བཞིན་གྱི་ཚོགས་དྲུང་མཉམ་ཞུགས་གནང་བ་ཡོད་རེད་ད་ག་ནང་བཞིན་གྱི་རྒྱུད་སྟོད་ཀྱི་དཔེ་མཛོད་ཀྱི་བདག་འདྲ་རྒན་ལགས་ཀླུ་སྒྲུབ་ལགས་ཡང་མཉམ་ཞུགས་གནང་བ་དེ་འདྲས་ཡོད་རེད་ཤེས་རིག་གི་ལས་བྱེད་ཟུར་པ་དེ་འདྲས་ཀྱི་མཉམ་ཞུགས་གནང་བ་ཡོད་རེད་དེ་ཙམ་དུ་མ་ཚད་པའི་གི་ད་ད་ལྟ་དཔེ་མཛོད་དང་ད་ག་ནང་བཞིན་གྱི་ད་ག་ཆའི་བོད་པའི་སྤྱི་ཚོགས་ཀྱི་ནང་ལོགས་ལ་ཡང་ཤེས་ཡོན་དང་འབྲེལ་བ་ཨེ་ནི་ག་སོགས་རེད་ཆབ་སྲིད་ཀྱི་གནད་དོན་སྒང་ལ་ཡང་ཐུགས་འགན་གཙོ་བོ་བཞེས་མཁན་དེ་འདྲའི་མང་དག་ཅིག་གིས་དགའ་ཞེན་མཉམ་ཞུགས་བྱས་བྱས་ནས་ང་ཚོས་ཀྱི་བགྲོ་གླེང་དང་གཏམ་བཤད་དང་དེ་འདྲའི་གོ་སྒྲིག་ཞུས་ཡོད་ད་དེ་ཚོའི་ཚང་མ་ལོ་ད་ལྟ་ང་ཚོས་ཀྱི YouTube དང་དེ་ཚོར་རྣམ་པ་ཚང་མས་གཟིགས་ཡག་ཡོད་རེད་ཟེར་ནས་ཞུ་ཡག་ཡིན་ཐོག་མ་དེ་ལ་ད་ལན་ང་ཚོས་ཀྱི་དེ་ཨེ་ནི་རིན་པོ་ཆེ་གི་ག་སོ་རེད་འཁྲུངས་སྐར་དགུང་གྲངས་བརྒྱད་ཅུ་གྱ་བཞི་ལ་ཕེབས་པའི་གི་འཁྲུངས་སྐར་དེ་ཡང། ནམ་རྒྱུན་གྱི་གཞུང་འབྲེལ་གྱི་མཛད་སྒོ་བྱེད་སྟངས་ཀྱི་ད་གཅིག་སྐུ་མགྲོན་གདན་འདྲེན་ཞུས་བྱས་ནས་ཡང་གཏམ་བཤད་གནང་ཡས་དང་དེ་འདྲས་མ་ཡིན་པ། ད་ལན་ང་ཚོས་ཀྱི་བསམ་འདུན་གཉིས་ཀྱི་སྟེང་དུ་ཡང་འདུག་སེ་བྱས་ཡོད་ད་དང་པོ་དེ་ག་རེ་ཡིན་ལབ་ན། ང་ཚོས་དེ་འདྲས་གཏམ་བཤད་གནང་མཁན་དེ་འདྲས་ཡང་ང་ཚོས་དེ་གཅིག་གི་གདན་འདྲེན་ཞུས་ཅིག་བྱས་པ་རང་ཡིན་ན་སོང་ན་གཏམ་བཤད་གནང་མཁན་གཅིག་རང་གཅིག་གི་གསུངས་བསྡད་པ་མ་གཏོགས་གཅིག་གི་དེ་མིན་གཞན་པ་ཡང། ཆེད་མཁས་མི་སྣ་འདི་ཚོའི་གི་ཡང་གཅིག་བཀའ་སློབ་གསུངས་དེ་ཁྱོན་ནས་མང་ཚོགས་ཀྱི་ནང་ལོགས་མ་སླེབས་པ་དེ་འདྲ་ཡོང་གི་འདུག་ད་ང་ཚོའི་གཙོ་བོ་ཆེ་ཤོས་དེ་ང་རང་ཚོའི་སྤྱི་ཚོགས་ཀྱི་ནང་ལོགས་ལ་ཡ་རིན་པོ་ཆེ་གི་གཙོ་བོ་གྱུར་པའི་གི་ད་སྐྱེས་ཆེན་དམ་པ་བོད་པའི་གི་ནང་དོན་རིག་པ་གི་གཙོ་བོ་བྱས་པའི་གི་བོད་ཀྱི་སྐད་ཡིག་རིག་གཞུང་ནང་ཆོས་ད་འདི་ཚོས་ཚང་མའི་གི་ཐོག་ལ་ཡ་གཅིག་གི་ག་སོ་རེད། ཐུགས་ཁུར་བཞེས་མཁན་ཚོ་གིས་ད་བླ་མ་སྐྱེས་ཆེན་གཙོ་བོ་བྱས་པའི་ཐུགས་ཁུར་བཞེས་མཁན་འདི་ཚོའི་གི་གསང་གསུམ་གྱི་མཛད་པ་འདི་མང་ཚོགས་ཀྱིས་ཤེས་པ་བཟོ་དགོས་ཡས་འདི་ད་དཔེ་མི་སྲིད་གལ་ཆེན་པོ་འདུག་ད་ལྟའི་ཆ་ལ་ཡང་ཝཱ་ར་ཎཱ་སིའི་མཐོ་རིམ་སློབ་གྲྭའི་གི་ངོས་ནས་ཡང་ཝཱ་ར་ཎཱ་སི་གི་ནང་ལ་ཡང་ད་ག་བྱས་བཀའ་དྲིན་ཆེ་ཤོས་གི་ནང་ལོགས་ལ་ཡང་ད་སྐྱབས་མགོན་རིན་པོ་ཆེ་ཕུད་པའི་གི་ང་ཚོའི་ཝཱ་ར་ཎཱ་སི་དེ་ད་ད་ལྟའི་གི་གནས་སྟངས་འདི་འདྲ་ཞིག་གི་སྒང་ལ་ཡང་རྒྱལ་སྤྱིའི་སྡིངས་ཆའི་གི་སྟེང་ལ་ཡང་ངོས་ནས་བཀའ་སོགས་རེད། ཚད་དང་ལྡན་པའི་མཐོ་སློབ་ཅིག་ཆགས་བསྡད་པ་འདི་རིན་པོ་ཆེ་རང་གི་བཀའ་དྲིན་ཅིག་ཡིན་པ་སོང་ཙང་ང་ཚོས་འདི་བཀའ་དྲིན་འདི་ག་དུས་ཡིན་ན་རྗེས་དྲན་ཞུ་བསྡད་དགོས་རེད། དེ་མཚུངས་ཀྱི་ད་ནི་ག་ཟེར་དགོས་ཆོས་བརྒྱུད་རིས་མེད་ཀྱི་ད་བླ་ཆེན་སྐྱེས་ཆེན་གཙོ་བོ་བྱས་པའི་གི་རྣམ་པ་འདི་ཅིག་གནང་དགོས་ཡས་དེ་གལ་ཆེན་པོ་རེད་འདུག་ང་ཚོས་འདི་འདྲས་བྱས་བྱས་ནས་ཡང་ད་ལན་འདི་ནི་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་ཡ་ཡོད་པའི་གི་ནི་ད་ག་ཟེར་དགོས་རེད་ཁྱེད་རྒན་མི་སྣ་ཚོ་གི་ད་ག་བྱས། རིན་པོ་ཆེ་གི་གསང་གསུམ་གྱི་མཛད་པའི་ཐོག་ལ་ཡང་གཟིགས་ཚུལ་དང་ད་ག་ནང་བཞིན་གྱི་འཁྲུངས་སྐར་གྱི་འཚམས་འདྲི་ཅིག་ཞུས་ན་མང་ཚོགས་ལ་ཡང་ཏོག་ཙམ་གཅིག་གི་ཤེས་རྟོགས་ལ་ཡང་ཁྱད་པར་འགྲོ་གི་རེད་བསམ་པ་དང་ལྷག་པར་དུ་གཞོན་སྐྱེས་ཀྱི་ཕ་མ་དང་ད་འཚར་ལོངས་བྱེད་བཞིན་པའི་གི་ད་སོན་རྩ་དེ་ཚོས་གི་ད་སྔོན་མའི་མི་རབས་ཚོའི་གི་ལོ་རྒྱུས་དེ་ཤེས་དགོས་ཡས་དང་དེ་ཚོའི་གི་བྱས་རྗེས་དེ་ཚོ་ལ་ཡང་ག་བྱས་ད་ཤེས་དགོས་ཡས་དེ་ང་ཚོས་གི་བརྙན་དང་སྒྲ་ཐག་དེ་ཚོའི་ནང་ལ་བཞག་དགོས་ཡས་དེ། གལ་ཆེ་ཆེན་པོའི་ནང་ནས་ཡང་ཆེན་པོ་ཞིག་རྩིས་བྱས་ནས་ད་ལན་འདུག་ཟེར་ནས་ཡང་ང་ཚོས་ཞུས་ཡོད། གཅིག་དེ་རེད། ད་ལྟ་ཝཱ་ར་ཎཱ་སི་ཡི་ད་སློབ་ཟུར་མཐུན་ཚོགས་ཀྱིས་ཟམ་གདོང་རིན་པོ་ཆེ་ལ་རྗེས་དྲན་དང་བཀའ་དྲིན་ཞུ་ཡས་དེ་གཙོ་བོ་ད་ཅིག་ཁོང་རྣམ་པ་ཚོ་ཝཱ་ར་ཎཱ་སི་ཕེབས་པའི་སྐབས་སུ་ད་ཟམ་གདོང་རིན་པོ་ཆེ་གི་ད་སློབ་གྲྭའི་གི་འཛིན་སྐྱོང་དང་དེ་འདྲའི་གི་ཐོག་ལ་ཚགས་ཚུད་ཡར་རྒྱས་བཏང་བ་དེ་འདྲའི་འདྲ་པོ་ཅིག་རེད་པས་ཡང་དངོས་སུ་རྒན་ལགས་གནང་ནས་ཀྱི་སློབ་སྦྱོང་གི་ཐོག་ལ་ཡང་ཅིག་བག་ཆགས་གཏིང་ཟབ་པོ་བཞག་པ་དེ་འདྲའི་གི་རྐྱེན་བྱས་ནས་ཡིན། ད་འདི་གཙོ་བོ་ད་ག་བྱས་རིན་པོ་ཆེ་གི་ཝཱ་ར་ཎཱ་སི་གི་ད་སློབ་སྤྱི་གི་ཐུགས་འགན་བཞེས་པ་འདི་ད་བདུན་ཅུ་དོན་གཅིག་དོན་གཅིག་ད་བདུན་ཅུ་དོན་གཅིག་དོན་གཉིས་འགོ་སྟོད་ནས་བྱས་བྱས་ནས་ཡང་ཉིས་སྟོང་བར་དུ་ལ་ཡང་གནང་ཡོད་རེད། ད་འདི་གི་ནང་ལོགས་ལ་ཡང་བརྒྱུད་རིམ་མང་པོ་རེད། ད་འདི་ཤེས་ཡོན་གྱི་ཆ་ནས་ཡང་བཀའ་དྲིན་ཆགས་བསྡད་ཡོད་རེད་འཛིན་སྐྱོང་གི་ཆ་ནས་བྱས་ནས་རིན་པོ་ཆེ་སོགས་འདྲ་པོ་ཞིག་གི་གལ་སྲིད་སྐབས་དེ་དུས་སྒང་ལ་ཡང་ཨེ་ནི་མཐོ་རིམ་སློབ་གྲྭའི་གི་ལས་ཀ་སོགས་ལས་དབུ་འཛིན་ཐོག་ལ་གནས་མེད་པ་ཡིན་ན་ཕལ་ཆེར་ད་ལྟའི་གི་ཨེ་ནི་ག་ཚོད་རྒྱལ་སྤྱིའི་སྡིངས་ཆའི་གི་སྟེང་ལ་ཡང་ཨེ་ནི་ག་ཟེར་དགོས་རེད་མཐོ་སློབ་གདེང་འཇོག་ཡོད་པའི་གི་དེ་འདྲའི་གི་གནས་སྟངས་གཅིག་ཆགས་ཐུབ་ཡས་དེ་ཕལ་ཆེར་དཀའ་ལས་ཁག་པོ་ཞིག་རེད་བསམ་ཚེ་ང་ཡ་ཡིད་བྱས་ནས་ཡང་བཀའ་དྲིན་རྗེས་དྲན་གཅིག་ཞུ་གི་ཡོད་རེད། དེ་ནི་དེའི་སྐབས་ནས་ད་ག་བྱས་བདུན་ཅུ་ནས་བྱས་བྱས་ནས་ཡང་སློབ་ཞུགས་བྱས་ཤ་རྒྱོ་ནས་བྱས་ད་ལྟའི་བར་དུ་ལ་ཡང་ད་ག་བྱས། སློབ་གྲྭའི་གི་ཕྱིའི་དངོས་པོའི་གི་ཡར་རྒྱས་ཟེར་གི་ཡོད་རེད་ནང་བཅུད་ཀྱི་སློབ་སྦྱོང་གི་གནས་སྟངས་དེ་ད་ག་བྱས་འཛམ་གླིང་གི་སློབ་གྲྭ་གཞན་པའི་གི་ཚད་དང་ལྡན་པའི་གི་ནང་ནས་ཡ། ཅི་གི་ཨ། སྒྲིག་སྒྲིག་ཤོང་ན་ཡ་ཡིན་ན་རེད། སྡེ་ཚན་འདྲ་བོ་ཅིག་ཆ་བཞག་པ་འདྲ་ཅིག་ཡིན་འདུག་སོ་ན་ཡ། ཉམས་ཞིབ་ཀྱི་སྡེ་ཚན་གྱི་ནང་ལོགས་ལི་ཡ་ཆེས་གལ་ཆེ་བའི་གི་ཉམས་ཞིབ་སྡེ་ཚན་གཞི་རྩ་གཅིག་གི་ད་ཕུགས་རྒྱང་རིང་པོ་ཅིག་ནང་པའི་བསྟན་པ་གཅིག་ལི་ཡ་ད་ག་ཆེ་ག་ལོགས་རེད་ད། མི་ལོ་སྟོང་ཕྲག་གིས་ག་ཆེ། རྗེས་ཕྱོགས་ལ་ཀྱེ་ག་ཆེ་གཟིགས་ས་ཡོད་ཡག་གི། དེ་འདྲའི་གི་ཉམས་ཞིབ་ཀྱི་བསྟི་གནས་ཁང་གཅིག་མ་གི་ལ་འཛུགས་སྐྲུན་གནང་བྱས་ནས་ད་ལྟར་ཡ། ག་ཆེ།

དེ་གསུམ་དེ་སྤྱི་བཏང་རྒྱ་གར་གཞུང་གི་མཐུན་སྦྱོར་དང་དམིགས་ཡུལ་དུ་ཆགས་ཀྱི་ཡོད་པ་གཅིག་པ་རེད་དེ་ཡིན། ཅེས་སོ་ལྔ་ལུགས་བྱེད་པས་ན་ད་ལྟ་གཞན་པ་གཉིས་དེ་དགའ་ཆེན་གཅིག་གི་དུས་ཚོད་སྔོན་ལ་ཚུགས་འདུག་བ། ད་ཡེ་ནས་མཐོ་རིམ་རྒྱལ་སྤྱིའི་སྡིངས་ཆ་ཐོག་ལ་ངོས་འཛིན་ཡོད་པའི་མཐོ་རིམ་སློབ་གྲྭ་གཅིག་ཆགས་ཡག་ལ་ཕལ་ཆེར་ད་ལྟ་སི་ཀེམ་དུ་ཉིས་སྟོང་བརྒྱད་ནས་འདྲ་བ་གཅིག་སོང་ཟེར་གཅིག་དེ་ད་ལྟ་ད་དུས་ཚོད་རིང་པོ་སྐད་འགྲོ་མི་འདུག། ད་ལྟ་བ་དཱ་ནི་ཝཱ་ར་ཎཱ་སི་གི་རིགས་བདག་གི་ལས་ཚབ་ད་ལྟ་དབང་ཕྱུག་རྡོ་རྗེ་ལགས་ད་ལྟ་ལ་དྭགས་མཚན་ཉིད་སློབ་གྲྭ་གི་དེ་ནི་དེ་སློབ་སྤྱི་ཟེར་དགོས་མ་རེད་པས་དེ་རིགས་གནང་བའི་རིགས་བདག་གནང་བའི་སྐབས་སུ་གཞི་ནས་དེ་ནི་མཐོ་རིམ་སློབ་གྲྭ་གི་ངོ་བོར་ཆགས་ཐུབ་པ་ཅིག་བྱུང་འདུག་བ། དེའི་བར་དོ་ལ་ད་ལྟ་ཝཱ་ར་ཎཱ་སི་ལྟ་བུ་ཆ་བཞག་པ་ན་ལོ་བཅུ་གི་ནང་ལོགས་ལ་ཟིན་འདུག་བ་ད་དངོས་སུ་འགོ་བཙུགས་ནས་བདུན་ཅུ་དོན་བདུན་ནས་བརྒྱད་ཅུ་གྱ་བདུན་དེའི་བར་དོ་ལ་དེ་ནི་ལོ་བཅུ་གི་ནང་ལོགས་ལ་ཕྱིའི་འཛིན་སྐྱོང་རེད་ནང་གི་ཤེས་ཡོན་རེད་སྤྱི་ནས་འགྲོ་སྟངས་ཡོངས་རྫོགས་པ་དེ་མཐོ་རིམ་སློབ་གྲྭ་ཅིག་ངོ་བོ་ཅིག

ཁོ་རང་ཚོའི་སྐབས་དུས་ཀྱི་ད་ལྟ་གནད་ཡོད་མི་སྣ་འདི་ཚོས་ཀྱི་བཀའ་སློབ་གསུང་བཞག་རྒྱུ་འདི་ཚོ་ཚང་མ་ལ་ད་ག་རང་ཡོད་རེད་ད་ངས་འདི་ལྡབ་སྐྱོར་ཞུ་མ་དགོས་པ་བྱས་རྒན་ལགས་ད་ལྟ་གསུང་བ་འདི་གཞིར་བཟུང་ད་ག་རང་ང་ལ་ཡ་ཆགས་བསྡད་ཡོད་རེད། ཝཱ་ར་ཎཱ་སི་ལ་ད་ལྟ་འདི་ཅི་འདི་ད་རིན་པོ་ཆེ་ཕེབས་ནས་ད་ལྟ་ཀྱི་སྲོལ་རྒྱུན་དང་དེང་དུས་ཀྱི་ཤེས་ཡོན་གཉིས་ཟུང་འབྲེལ་གྱི་ཐོག་ནས་འདི་ཐོག་ལ་ད་ཅི་སློབ་ཐོན་མང་པོ་ཡོང་བྱུང་པ་འདི་ལ་ད་ཅི་དམིགས་བསལ་གྱི་རྗེས་དྲན་དང་ནི་ད་ལྟ་ཀྱི་བྱས་རྗེས་ཆེན་པོ་ཞིག་ལ་ངོས་འཛིན་ཞིག་གནང་བསྡད་ཀྱི་འདུག་བ་ལ། ལགས་རེད། ད་ལྟ་གོང་ལ་ད་ལྟ་འདི་བཀྲ་ཤིས་རྡོ་རྗེ་ལགས་ཁྱེད་ཀྱིས་ཅིག། ནང་ཆོས་ཆོས་དང་རིག་གཞུང་གི་སྐོར་ལ་དེ་འདྲ་ཅིག་གསུངས་གནང་དེ་དེ་གསུངས་ཡོང་དུས་སྐབས་སུ་ད་ལྟ་འདི་རྒན་ད་ལྟ་འདི་བློ་བཟང་བློ་གྲོས་ལགས་ཁྱེད་ཕ་གི་རྒྱུད་སྟོད་གྲྭ་ཚང་ལ་བཞུགས་བསྡད་ཀྱི་ཡོད་རེད་ཟམ་གདོང་རིན་པོ་ཆེ་ད་ཆོས་ཕྱོགས་དང་ཤེས་ཡོན་དང་ད་ཅི་ཆབ་སྲིད་སྤྱི་ཚོགས་ནང་གི་ཅི་ཕྱོགས་མང་པོ་ཞིག་ཐོག་ལ་རླབས་ཆེན་གྱི་ད་ཅི་མཛད་རྗེས་བཞག་ཡོད་རེད་ལྷག་པར་དུ་ད་ཡང་ཆབ་སྲིད་ཀྱི་ཐོག་ནས་ལོ་བཅུ་ལྷག་ཙམ་ཅིག་གི་ད་ལྟ་དེ་བཀའ་བློན་ཁྲི་པ་གནང་བ་མ་ཟད་ནི་དེ་སྔོན་ལ་སྤྱི་འཐུས་ཀྱི་ཚོགས་གཙོ་གནང་བ་ལ་སོགས་པ་བྱུང་ཡོད་རེད་ད་དེ་ཚོ་དེ་རིང་ང་ཚོས་ཀྱི་ཚང་མ་བཤད་ཐུབ་ཀྱི་མ་རེད་དེ་གཙོ་བོ་ཆོས་དང་རིག་གཞུང་བཅས་ཤེས་ཡོན་གྱི་ཐོག་ལ་ད་མཛད་རྗེས་ག་རེ་ག་རེ་བཞག་ཡོད་མེད་དེ་ཚོ་ཐོག་ལ་ང་ཚོས་ཀྱི་མ་ཅིག། དམིགས་བསལ་འདྲ་བོ་གཙོ་བོ་དེ་ཚོ་ལ་གཞི་བྱས་ནས་གཅིག་གླེང་ན་བསམས་སོང། ད་ལྟ་ཟམ་གདོང་རིན་པོ་ཆེ་མཆོག་ད་ཅི་ཆབ་སྲིད་ཀྱི་རྒས་ཡོལ་ད་ཅི་འགན་ནས་ད་ཅི་མ་རྒས་ཡོལ་ཞུས་ཚར་བའི་གི་རྗེས་ལ། མང་ཆེ་བ་ཅིག་ད་ད་ལྟ་དེ་ཆོས་ཕྱོགས་ཐོག་ལ་ཅི། དུས་ཚོད་བཏང་གནང་བ་འདྲ་བོ་ཅིག་རེད་པས་གསུང་ཆོས་དེ་འདྲའི་གནང་བ་དེ་ཚོ་མང། མང་རུ་བཏང་བ་འདྲ་བོ་དང་འདི་འདྲའི་འདྲ་བོ་ཅིག་རེད་པ་ལགས་ཏིང་ངེ་ཡོན་ཞུ་ཚར་བའི་རྗེས་ལ་ཟམ་གདོང་རིན་པོ་ཆེ་གི་དུས་ཚོད་དེ་ཚོ་མང་ཆེ་བ་ཅིག་ག་འདྲའི་འདྲ་བོ་ཅིག་ལ་སྤྱོད་གནང་གི་ཡོད་པ་ཁྱེད་ཀྱིས་ཅིག་གཟིགས་ཀྱི་ཡོད་ན་ད་ལྟ་བློ་བཟང་ལོ་འདི་ལགས། ལོ་ལོ་ད་ཏིག་ངས་གང་ག་འཚམ་ཅིག་ད་རྒྱུས་མངའ་ཆ་ཚང་ཞུ་ཟེར་ན་ད་ཏོག་ཚང་བ་ཚར་མིན་རུང།

ད་ཡིན་ནའི་གུང། སྔོན་མ་ནང་བཞིན་གྱི་གཞུང་གི། ག་རེ་ལབ་དགོས་རེད་དེ་གི། ད། བཀའ་བློན་དང་དེ་ནི་སྤྱི་འཐུས་ཚོགས་གཙོ་གི་གསུང་འདྲ་བ་དེ་འདྲའི་གི་ལས་འགན། རྒྱ་ཆེན་པོ་ད་མེད་དུས་ཙམ་པ་ལ་ནི་དུས་ཚོད་མང་བ་གང་ག་འཚམ་ཡོད་དུས་ཙམ་པ་ལ་ད་དེ་ཉིད་ནས་བཟུང་དེ་ནི། ཆོས་འཆད་ཉན་བྱེད་ཡས་ཀྱི་ད་ཡོངས་གྲགས་པའི་གི་ཅིག་ད་གསུང་ཆོས་གཞི་རྒྱ་ཆེ་བ་གནང་ཡས་དེ་དེ་བཀའ་བློན་ཁྲི་པ་གནང་ཚར་བའི་རྗེས་སུ་ད། ལོ་བསྟར་ཆགས་ལ་དེ་ནི་ས་གནས་མི་འདྲ་བ་དེ་ནི་གདན་ས་མི་འདྲ་བ་ནང་ལོགས་ལ་ནི་ཆོས། ལོ་རེ་རེ་ལ་ཕལ་ཆེར་དུ་ད་གསུང་ཆོས་ཐེངས་མ་གཉིས་གསུམ། ད་གཞི་རྒྱ་ཆེ་ཆུང་སྣ་ཚོགས་ཀྱི་ཐོག་ནས་ས་གནས་མི་འདྲ་བ་དག་ནང་ནས་གཙོ་བོ་འདྲ་བོ་དེ་རིན་པོ་ཆེ་རྒས་ཡོལ་ཕེབས་ཚར་དུས་ཙམ་པ་ད་ཆོས་འཆད་ཉན་རང་གི་ཐོག་ལ་ད་དུས་ཚོད་མང་འདྲ་བོ་ཅིག་དེ་ནི་བཏང་ཡོད་རེད་དེ་ནས་ད་མཚམས་མཚམས་ལ་དགའ་དགའ་ལྡན་ཕོ་བྲང་གི་དེ་ནི་ཕྱག་ལས་མང་པོ་དེ་ཡོད་ད་ཡོད་ཡོད་པ་རེད་པ་ཨ་ནས་ཡང་མཚམས་རེ་ནས་དེ་གི་ད་ཤེས་ཡོན་གྱི་ལྟེ་གནས་ཁག་དེ་འདྲའི་ལ་ཡང་དེ་སློབ་སྟོན་དེ་འདྲའི་བཀའ་སློབ་གནང་རོགས་གྱིས་ཟེར་གྱི་གདན་འདྲེན་ཞུ་བ་དེ་འདྲ་ཨ་ནས་ཡང་དེ་དང་དེ་གཞན་པའི་གི་ད་ང་ཚོ་གཅིག་དངོས་གནས་དྲང་གནས་གཅིག་བོད་པའི་སྤྱི་ཚོགས་གི་རེད་ན་རེད་གཅིག་རྒྱལ་སྤྱིའི་སྤྱི་ཚོགས་རེད་ག་བ་ཡིན་ན་རེད་གཅིག་གང་ཅིའི་ཆ་ནས་ཀྱི་བརྗོད་གཞི་མི་འདྲ་བའི་ཐོག་ལ་དེ་ནི་གནད་འགག་ཆེན་པོ་དང་དགོས་མཁོ་ཆེན་པོ་དེ་འདྲའི་ཡོད་པའི་གནས་སྐབས་སུ་ལ་དེ་ནི་དེ་ནི་ཆེ་ཆུང་ལ་གཟིགས་པའི་དེ་འདྲའི་བཀའ་སློབ་ལམ་སྟོན་གནང་ཡས་དེ་འདྲ་ཡོང་གི་འདུག་ཨ་ནི་ཕྱི་རྒྱལ་ནས་དེ་འདྲའི་ད་ཡང་ལོ་བསྟར་ཆགས་ལ་དེ་ནི་ཅིག་སྡེ་ཚན་ད་ཅིག་ཚོགས་པ་དེ་འདྲ་མཉམ་དུ་མཉམ་དུ་ཡོང་ནས་ཉི་མ་གསུམ་བཞི་དེ་འདྲའི་ཡང་རྡ་རམ་ས་དེ་བ་ལ་ཅིག་ད་ད་མགྲོན་ཁང་ཆེན་པོ་དེ་འདྲའི་ནང་ལོགས་ལ་ཡང་དེ་འདྲའི་གི་ཅིག་དྲན་པ་ཉེར་བཞག་ལ་སོགས་པའི་གི་བྱང་ཕྱོགས་སོ་བདུན་ལ་སོགས་པའི་གི་དེ་འདྲའི་གི་སློབ་ཁྲིད་གནང་ཡས་འོ་ད་དེ་འདྲའི་ཀྱི་གཙོ་བོ་ད་མང་ཆེ་ཤོས་དེ་ད་ཆོས་ཕྱོགས་ཀྱི

དེ་ཐོག་ལ་ཤུགས་རྒྱག་དགོས་ཡག་དངོས་གནས་ད་གཅིག་ཆགས་བསྡད་ཡོད་རེད་བཀྲ་ཤིས་རྡོ་རྗེ་ལགས་ཅིག་གཟིགས་པ་ཡིན་ན་ཟམ་གདོང་རིན་པོ་ཆེ་གི་ཤེས་ཡོན་སྲིད་བྱུས་དེ་གི་ལམ་སྟོན་གི་འོག་ལ་སློབ་གྲྭ་ད་དཔེ་ཡོད་ན་མེད་ན་གཅིག་མུ་སྟོད་ག་སོད་དུ་དཔེ་སྟོན་སློབ་གྲྭ་འདྲ་བོ་གཅིག་ཆགས་བསྡད་ཡོད་རེད་དེ་ཚོ་ཤེས་ཡོན་སྲིད་བྱུས་གི་ཕུགས་རྒྱང་གི་དམིགས་ཡུལ་དང་མཐུན་པའི་ཐོག་ནས་ད་ལྟ་སློབ་སྦྱོང་དེ་ཚོ་ཏག་ཏག་ཏག་ཏག་གཅིག་འགྲོ་ཐུབ་ཀྱི་ཡོད་ན་གཟིགས་ཀྱི་ཡོད་ན་མེད་ན། ལགས་སོ། ད་ངས་འདི་ཤེས་ཡོན་སྲིད་བྱུས་འདི་གི་སྐོར་ལ་ཡང་སྤྱིར་བཏང་ཞེ་པོ་ཅིག་གི་འདི་འདྲའི་གང་ཡང་ཞུ་ཡས་མེད་ག་རེ་རེད་ཟེར་ན་ཤེས་ཡོན་སྲིད་བྱུས་དང་མཉམ་དུ་ལ་ང་དང་ཐད་ཀར་འདི་འདྲའི་འབྲེལ་བ་དོག་ཏུ་གང་ཡང་མེད། ཡིན་ན་ཀྱེ་ད་ག་རེ་ཟེར་ཤེས་ཡོན་སྲིད་བྱུས་རིན་པོ་ཆེ་གི་ཤེས་ཡོན་སྲིད་བྱུས་འདི་གི་ད་ག་རེ་ཟེར་བཀའ་ཤག་ཕེབས་པ་ནས་ཡང་ཤེས་ཡོན་སྲིད་བྱུས་འདི་དམིགས་བུ་གཙོ་བོ་བཟུང་བྱས་ནས་ཡང་ད་ལྟ་དཔེ་སྟོན་སློབ་གྲྭ་དེ་ཡང་ཆེད་འཛུགས་གནང་ཡས་དང་འདི་ཚོ་གནང་ཡས་འདི་ཚོ་ཕུགས་རྒྱང་རིང་པོ་ཞེ་པོ་ཅིག་གི་དགོངས་པ་བཞེས་བྱས་ནས་ཡང་བྱུང་བ་དེ་འདྲ་ཅིག་རེད་འདུག་ལ། ད་དེ་ལ་ཡང་ཤེས་ཡོན་སྲིད་བྱུས་དེ་ཐོག་མར་བཙུགས་པའི་སྐབས་དེ་ལ་ཡང་ཕལ་ཆེར་ཕལ་ཆེར་རིན་པོ་ཆེ་སྐབས་དེ་དུས་སྒང་ལ་ཡང་སྤྱི་འཐུས་ཀྱི་ཚོགས་གཙོ་གནང་པའི་དེ་གི་སྐབས་ཅིག་ལ་ཡང་ཡིན་ས་རེད་ཤེས་ཡོན་སྲིད་བྱུས་ཀྱི་ད་ལྟ་དེ་ག་རགས་ཟིན་དང་སྐུ་སོགས་འདྲ་བོ་དེ་ནི་དེ་དུས་སྒང་ལ་ཡང་བཀའ་ཤག་གི་ཅིག་ཁྱེར་ནས་ཡོང་ཨ་ནི་དེ་ལ་ཡང་ཅིག་ཚོགས་ཆུང་ཅིག་བཙུགས་བྱས་དེ་ལ་ཡང་གྲོས་མོལ་འདྲ་བོ་དེ་འདྲ་ཡང་མ་གནང་བྱས་བྱས་ནས་ཡང་དམིགས་བསལ་ཞེ་པོ་ཅིག་གྲུབ་འབྲས་ཐོན་པའི་གི་ཡ་ད་ག་བཅས་བཅས་ཀྱི་གཏན་འབེབས་ཡོང་ཡས་ཀྱི་སྲིད་ཇུས་ཅིག་ག་བཅས་བྱུང་གནང་ཐུབ་མེད་པའི་ཀྱི་བརྒྱུད་རིམ་ཅིག་གི་བཤད་ཡས་འདུག་ལ་ཡ། འདིའི་རྗེས་ལ་ཡ་རིན་པོ་ཆེ་བཀའ་ཤག་ལ་ཕེབས་ཚར་བའི་ཀྱི་རྗེས་ལ་ཤེས་ཡོན་སྲིད་ཇུས་དེ་ད་གལ་ཆེ་དོན་ཆེ་ཅིག་བརྩིས་གནང་བྱས་བྱས་ནི་ཡ་ཨེ་ནི། ག་ལབ་དགོས་རེད་ད་དེ་ཅིག་གི་ཆེད་དུ་ང་ནི་ཡ་དེ་ལ་ཡ་ཚོགས་ཆུང་ཅིག་བཙུགས་བྱས་ཨེ་ནི་ཚོགས་ཆུང་ཅིག་བཙུགས་པའི་ཞིག་ཚོང་གི་ཐོག་ནས་ཡ་བརྒྱུད་རིམ་མང་པོ་ཅིག་བསྡད་བྱས་ནི་ཡ་ད་དེ་ལ་ཡ་གནད་ཡོད་མི་སྣ་མང་པོ་ཅིག་གི་ག་བཅས་ད་ག་བཅས་བོད་པའི་ཀྱི་ག་ལབ་དགོས་རེད་ད་ག་ཚད་གཅིག་གིས་གོ་དགུ། བོད་བཙན་བྱོལ་སྤྱི་ཚོགས་ཙམ་མ་ཡིན་པའི་གི་མ་འོངས་པའི་གི་ད་གཞིས་བྱེས་གཉིས་འཛོམས་གི་ཐོག་ནས་ཡང་ད་ག་ཚད་གཅིག་བྱུང་པར་གཅིག་ཡིན་ཙམ་བཟོ་ནའི་གི་ད་ཤེས་ཡོན་སྲིད་བྱུས་གཅིག་གི་དགོས་མཁོ་གཅིག་ད་ག་ཚད་བྱུང་གི་ཡོད་པ་སོང་ཙང་དེའི་གི་ཡོང་ཡས་གི་ཐབས་ཤེས་བྱས་བྱས་ནས་ཡང་ད་ཅིག་གནད་ཡོད་མི་སྣ་མང་པོ་གཅིག་ག་ཚད་གདན་འདྲེན་ཞུས་བྱས་ནས་ཡང་དེའི་གི་ཨཱ་ནི་ཆེད་མཁས་མི་སྣ་གི་འདི་ཚོའི་གི་དགོངས་ཚུལ་འདི་ཚོ་ཚང་མ་ལོ་གཅིག་གི་སྤུངས་བྱས་ཨཱ་ནི་གཅིག་གི་ཤེས་ཡོན་སྲིད་བྱུས་ཁོ་རང་ལ་ཡང་ཟིན་བྲིས་འདྲ་བོ་ཞིག་ཡིན་ཙམ་བཟོ་ན་རབ་དང་རིམ་པ། ཐེངས་མ་གཉིས་གསུམ་ཅིག་བྱུང་དེ་ཚོ་བྱུང་བ་ཙམ་མ་ཟད་པའི་གི་དེ་ཚོ་ཚང་མ་ལོ་ད་ག་ཚད་ཅིག་གི་ཤེས་ཡོན་སྲིད་བྱུས་འདི་ཨ་ནི་ག་ཟེར་དགོས་རེད་སྤྱི་འཐུས་ཀྱི་ཡ་འདི་ནས་ཡ་གཏན་འབེབས་ཞུ་ཡས་ཀྱི་འདི་མ་བྱུང་གི་གོང་ལ་ཡ་ད་མང་ཚོགས་ད་སླར་མཐོ་རིམ་སློབ་གྲྭའི་གི་གཙོ་བོ་བྱས་པའི་དེ་དགེ་རྒན་དང་དེ་ག་ནང་བཞིན་གྱི་འཛིན་སྐྱོང་དང་དེ་ཚོ་ཚང་མ་ལ་མར་ཅིག་གི་ཟིན་བྲིས་དེ་ཚོ་མར་བཏང་ནས་འདི་གི་ནང་ལོགས་ལ་ཡ་ཁོང་ཚོའི་གི་ངོས་ནས་ཡ་ཅི་ཡང་གཅིག་ག་ལབ་དགོས་རེད་དམིགས་བསལ་གྱི་དེ་ལ་ཡང་གཅིག་གི། ལམ་སྟོན་དང་དེ་ནས་ཡང་གཅིག་གི་དགོངས་འཆར་དང་དེ་འདྲས་འདུག་དང་མི་འདུག་ཅེས་དེ་འདྲས་གཟིགས་བྱས་ནས་ཞིབ་ཚགས་པོ་ཞེ་པོ་ཅིག་གནང་བྱས་ནས་ཕུགས་རྒྱང་རིང་པོའི་དགོངས་པ་བཞེས་བྱས་ནས་ཡང་གནང་བཞག་པ་དེ་འདྲས་གནས་སྟངས་གཅིག་ཆགས། ཨན་དེ་ནས་གཞུག་གུ་ལ་ཡང་ཤེས་ཡོན་སྲིད་བྱུས་ཚོགས་ཆུང་དེ་ག་རང་གིས་ད་གི་འདིའི་གནས་ཚུལ་འདི་བྱུང་ནས་ཡང། ཨནི་ག་ཟེར་དགོས་རེད་སྤྱི་འཐུས་ལྷན་ཁང་གི་ནང་ལོགས་ནས་ཡང་གཏན་འབེབས་ཞུ་ཡས་གི་མ་བྱུང་གི་གོང་ལ་ཡང་ཨནི་ག་ཟེར་དགོས་རེད་སྒྲིག་འཛུགས་ཀྱི་ད་ལྟ་ཤེས་ཡོན་སྲིད་བྱུས་ཀྱི་ཚོགས་ཆུང་གི་ངོས་ནས་ཡང་འདི་བཀའ་ཤག་རང་གིས་ད་ག་ཅེར་ཐུགས་ཐག་གཅོད་བྱས་ནས་ཡང་གནང་གནང་ཟེར་ནས་ཁོ་རང་ཚོའི་དགོངས་པ་བྱུང་ཡོད་ན་གི་རིན་པོ་ཆེ་གིས་ད་འདི་གཏན་འབེབས་འདི་ཕུགས་རྒྱང་རིང་པོའི་གཏན་འབེབས་བྱས་ནས་ཡང་གནང་དགོས་ཀྱི་ཡོད་ཡིན་པ་སོང་ཙང་འདི་ནི་སྤྱི་འཐུས་སྒྲིག་འཛུགས་ཁོ་ག་ཚོད་སྤྱི་འཐུས་ལྷན་ཁང་གི་ངོས་ནས་ཡང་ཨེ་ནི་ག་ཟེར་དགོས་རེད་མར་གྲོས་ཚོགས་ནང་ལོགས་ལ་འཁྱེར་ཅིག་བྱས་ནས་ཡང་གཏན་འབེབས་གནང་དགོས་ཡས་འདི་གསུངས་བྱས་ཨེ་ནི་གཞུག་གུ་ལ་ཡ་མང་མོས་ཀྱི་གཏན་འབེབས་བྱུང་བྱས་ནས་ཤེས་ཡོན་སྲིད་བྱུས་འདི་འདུག་ཟེར་ནས་བྱུང་བ་ཅིག་རེད་འདུག་ཨང། ད། དེ་ཚོའི་ཚང་མ་ལོ་གཞི་བཞག་སའི་གི་གཙོ་བོ་འདི་ད་སྔོན་མ་བོད་ལ་ཡང་ང་རང་ཚོའི་གི་དུས་འགྱུར་མ་བྱུང་གི་གོང་ལ་ཡ་ད་ག་ཆེ་བསླབ་གྲྭ་ཟེར་ཡས་ཀྱི་དེ་འདྲའི་གི་ཅིག་དེང་ཚུལ་གི་དེང་དུས་ཀྱི་སློབ་ཁྲིད་བྱེད་ཡས་ཀྱི་གནས་སྟངས་དེ་འདྲའི་ད་ཡོད་མ་རེད་ཟེར་ནས་ཡིན་ནའི་གི་སྲོལ་རྒྱུན་གི་སློབ་ཁྲིད་དེ་འདྲའི་བྱས་བྱས་ནས་ཡ་ག་ཆེ་ག་ཟེར་དགོས་རེད་གདན་ས་ཁག་རེད་དེ་འདྲའི་གི་ནང་ལོགས་ལ་ཡ་ད་ཅིག་བསླབ་པ་སློབ་གཉེར་བྱས་བྱས་ནས་སློབ་སྦྱོང་བྱེད་སྟངས་གི་སྲོལ་ཅིག་ཡོད་རེད་བ་རྒྱུན་ཅིག་དེ་གི་དེ་གི་ནང་ལོགས་ལ་ལོ་རྒྱུས་གང་འདྲའི་འདི།

སྐུ་ཕྱྭ་རིན་པོ་ལ་གྲུབ་འབྲས་དེ་ག་འདྲི་སུ་ཐོན་གི་ཡོད་མེད་དེ་དེ་ད་ལྟ་ཤེས་ཚོད་མི་ཐུབ་ཡོད་རེད་དོ། ད་ལྟ་དེ་རང་སྐྱོང་གི་སྡེ་ཚན་དཔེར་ན་བོད་ཕྲུག་ཁྱིམ་སྡེ་དང་སམ་བྷོ་ཊ་ལ་སོགས་པ་དེ་ཚོ་ནང་ལོགས་ལ་ཤེས་ཡོན་སྲིད་བྱུས་ཀྱི་ཡ་ཅིག་ལག་ལེན་བསྟར་ཐུབ་ཀྱི་ཡོད་པའི་བཟོ་འདྲ་བོ་ཅིག་ཡོད་ས་མ་རེད་ཤེས་ཡོན་སྲིད་བྱུས་ཀྱི་ལག་ལེན་བསྟར་ས་ཡོད་ན་མེད་ན་ད་དཔེ་སྟོན་སློབ་གྲྭ་དེ་འདི་འདྲ་བོ་ཅིག་ཆགས་བསྡད་ཡོད་ས་རེད། ད་ད་ལྟ་འདི་ཕལ་སྐད་དེ་ལས་དཔེ་སྟོན་ངེས་ཀྱི་ད་ལྟ་དམིགས་ཡུལ་གཙོ་བོ་དེ་ད་དཔེ་སྟོན་སློབ་གྲྭ་འདི་བཞག་གནང་བ་རེད་དཔེ་སྟོན་སློབ་གྲྭ་གྱི་ནང་ལོགས་ལས་ཡང་ད་འདི་དཔེ་སྟོན་སློབ་གྲྭ་དེ་བཙུགས་བྱས་ནས་ཡང་སྐབས་དེ་དུས་གང་ལས་ཡང་ད་གནས་ཚུལ་མང་པོ་ཅིག་གསུང་མཁན་འདྲ་པོ་དེ་འདྲའི་འདུག་བ་ག་ཆད་འདི་གི་ནང་ལོགས་ལས་ཡང་ད་ག་ཆད་མ་འོངས་པ་ལས་ཡང་ཕྲུ་གུ་དེ་ཚོས་ཐོན་བྱེད་བྱས་ནས་ཡང་གནས་སྟངས་ག་རེ་ཆགས་ཀྱི་རེད་ཨེ་ནི་ཕན་བདེ་དཀའ་ཚེགས་ཀྱིས་བོད་ཡིག་གཅིག་པུ་ཅིག་སློབ་ཁྲིད་ཅིག་གནང་བྱེད་བྱས་པ་འདྲ་ཅིག་ཡིན་འགྲོ་ཟེར་ན་འཛམ་གླིང་གི་སྟེང་ལས་ཡང་ཤེས་ཡོན་གྱི་འགྲན་ཟླ་དེ་བྱས་བྱས་ནས་འགྲོ་ཐུབ་ཡས་མེད་པའི་ཀྱི་གནས་སྟངས་འདྲ་ཅིག་སྐད་ཡིག་གཞན་པ་སྦྱངས་པ་ལས་དཀའ་ངལ་ཡོང་གི་ཡོད་བ་ད་ད་འདི་ལྟའི་མང་པོ་ཅིག་གསུང་བསྡད་ཡས་ཀྱི་གནས་སྟངས་ཅིག་སྐབས་དེ་དུས་གང་ལ་བྱུང་ཡོད་རེད་ཟེར་ནས་ཡིན་ན་རིམ་པས་སློབ་ཕྲུག་འདི་ཚོ་མ་གི་ན་ནས་ཡང་ཤེས་ཡོན་སྲིད་བྱུས་ཀྱི་ནང་ལོགས་ལས་ཡག་ད་ག་ཆད་ཞུགས་བྱས་བྱས་ནས་ཡག་ཡོང་མཁན་དེ་ཚོ་ད་ད་ལྟའི་ཆ་ལས་འཛིན་གྲྭ་བཅུ་བ་བཅུ་གཅིག་བཅུ་གཉིས་དེ་འདྲས་ཐོན་ནས་ཡོང་མཁན་དེ་ཚོ་ཚང་མ་ལོ་ག་ཆད་རྒྱལ་སྤྱིའི་སྡིངས་ཆའི་སྟེང་ལས་ཡག་སྐད་ཡིག་གཞན་པ་དེ་ཚོའི་གི་མཉམ་དུ་ལས་ཡག་སྐད་ཡིག་ཅིག་གི་དཔུང་པ་མཉམ་གཤིབ་གི་ཐོག་ནས་འགྲོ་ཐུབ་ཀྱི་ཡོད་པ་དེ་ག་ཆད་གསལ་བོ་ཞུ་བྱས་ཀྱི་ད་ད་ལྟའི་སྟེང་ལས་ཡག་གྲུབ་འབྲས་ཐོན་པ་དེ་འདྲས་འདུག་བ་ལ་གཅིག་འདི་རེད་ད་འདི་གི་མཉམ་དུ་ལས་ཡག་ཐོས་པ་འདི་ཁོ་ཚོ་ལ་ཡང་ག་རེ་ཆགས་འདུག་ཟེར་ན་ཡང་ད་འདི་གི་མཉམ་དུ་ལས་བོད་པའི་གི་སྲོལ་རྒྱུན་གི་ད་ལྟ་ག་ཇེ་གཅིག་གི་སློབ་ཁྲིད་གནང་ཡས་གི་འདི་ཚོའི་ཚང་མ་ལོ་ད་བཟང་སྤྱོད་ཟེར་གི་ཡོད་ན་རེད་ད་འདི་ཚོའི་ག་ནི་ཡང་གཅིག་གི་ནང་ཆོས་གི་ལྟ་གྲུབ་དང་མཐུན་པ་ཟེར་གི་ཡོད་ན་རེད་ད་འདི་འདྲའི་གི་གོམས་གཤིས་གཅིག་དང་འདི་འདྲའི་གི་ད་ག་ཇེ་གཅིག་གི་སློབ་ཚན་གཅིག་གི་ནང་ལོགས་ནས་སློབ་ཁྲིད་བྱེད་བཞག་རྒྱུ་ཡོང་དུས་ག་ནི་མི་ཁོ་རང་རང་གི་ཕ་གིར་སླེབས་དུས་ག་ནི་སློབ་ཚན་གཅིག་པོ་ཅིག་མ་ཡིན་པའི་མི་གི་གཤིས་རྒྱུད་ཁོ་རང་གི་ནང་ལོགས་ལ་ཡང་ད་འགྱུར་བ་ཆེན་པོ་ཅིག་ཐེབས་ནས་ཡོང་ཐུབ་པ་འདི་གསལ་བོ་ཞེ་དྲག་ཅིག། ད་འདི་ཡོད་པ་དེ་ད་ལྟ་ང་ཚོའི་ཕ་གི་དཔེ་སྟོན་སློབ་གྲྭའི་གི་ནང་ལོགས་ལི་ཡ་སློབ་ཁྲིད་བྱས་བྱས་འཛིན་གྲྭ་བཅུ་བ་བཅུ་བ་དེ་བ་ལི་ཡ་ཐོན་བྱས་ནས་ཡོང་མཁན་ད་ལྟ་དེའི་རང་ལ་ཁེ་ན་ཌ་རང་ལི་ཡ་ཁ་ཤས་ཤིག་རང་ཡོད་དེ་ཚོའི་གི་ནང་ལོགས་ལི་ཡ་ད་བོད་ཡིག་གི་གནས་ཚད་དེ་བཟོ་ལི་ཡ་ཧ་ཅང་ཅང་ཡག་པོ་ཆགས་ཡོད་ཟེར་ནས་ཁོ་ཚོའི་ད་ལྟ་དེ་ལི་ཡ་སློབ་ཁྲིད་བྱས་ནས་དེ་ལི་ཡ་བོད་ཡིག་གི་གནས་ཚད་གི་ཐོག་ལི་ཡ་སློབ་གྲྭ་གཞན་པ་ག་ས་རེད་མཐོ་སློབ་དང་དེ་ཚོ་དང་འདྲིས་མེད་བྱས་ཡ་ཡོད་མ་རེད་ཟེར་ནས་སྐད་ཡིག་གཞན་དག་གང་ལ་བྱུང

ཀྱི་ནུས་པ་ག་འདྲ་པོ་ཐོན་ཐུབ་ཀྱི་ཡོད་མེད་ད་ལྟ་ཞུ་ཚོད་ཐུབ་ཀྱི་ཡོད་ན་མེད་ན། ད་ལྟའི་ཚིག་ཐག་ཆོད་པོའི་ཐོག་ནས་གྲུབ་འབྲས་མཐོང་དང་མཐོང་བཞིན་པ། མ་འོངས་པར་མུ་མཐུད་ནས་དེ་ག་ནང་བཞིན་གྱི་ལག་ལེན་བསྟར་ནས་ཀྱི་སྔོན་ནས་མཇུག་སྐྱོང་གཉིས་ཀ་ཡག་པོ་གཅིག་བསྐྱངས་ནས་འགྲོ་ཐུབ་པ་ཡིན་ན། ཏན་ཏན་ང་ཚོར་གྲུབ་འབྲས་གཟེངས་སུ་ཐོན་པ་མཐོང་ཡོད་པ་དེ་བརྒྱ་ཆ་བརྒྱ་ཐམ་པ་ནས་ཡིད་ཆེས་བྱེད་ཆོག་ཡ་ད་ཡིད་ཆེས་བྱེད་ཟེར་དུས་ཙམ་པ་ལ་དགའ་བསུ་གཅིག་ག་ལབ་དགོས་ད་ང་ཚོ་རྨོངས་དད་ཟེར་ཡ། དེ་འདྲ་མ་ཡིན་པ་ཁོས་རྒྱུ་མཚན་མཐོང་རིགས་ཀྱི་ཐོག་ནས་མིག་མཐོང་ལག་ཟིན་གྱི་ཐོག་ནས་གྲུབ་འབྲས་མཐོང་གི་ཡོད་པ་དེ་མཐའ་གཅིག་ནས་ཤེས་ཐུབ་ཡ་འདྲ་པོ་ཅིག་ཚོར་གི་ཡོད། ད་ནི་རྩ་བའི་གི་རིན་པོ་ཆེ་གི་ད་ལྟ་ཤེས་ཡོན་ད་ཤེས་ཡོན་སྲིད་ཇུས་གཅིག་གསུང་གི་རེད་སྤྱི་བཏང་དེ་ཙམ་ཅིག་གི་མི་འདུག་རིན་པོ་ཆེ་གི་སྤྱི་བཏང་ཨང། ཆ་བཞག་པ་ན་ད་ལྟ་ཡོངས་སུ་གྲགས་པའི་དགེ་ལུགས་རྒྱུགས་སྤྲོད་ཆེན་མོ་ཟེར་ནས་དགེ་ལྡན་པའི་གི་ད་ལྷ་རམས་དགེ་བཤེས་གི་རིམ་པ་བརྒྱུད་ཡ་དེའི་གི་ཐོག་མའི་གི་བདུན་ཅུ་དོན་གྲངས་ཨེ་ཡ་དེ་བ་ནི་ད་དུས་ཚོད་ངས་ངེས་གཏན་ཤོད་ཐུབ་གི་མི་འདུག་དེའི་གི་བསླབ་གཞི་དེ་ཚོ་ཡང་ཆ་ཚང་རིན་པོ་ཆེ་གི་འཆར་འགོད་གནང།

ད་དེ་གི་སྲིད་བྱུས་ཐོག་ལ་གོམ་པ་བརྒྱབ་ཡོད་དེ། ཏག་ཏག་ཅིག་ད་འགྲོ་མ་ཐུབ་ཟེར་དཀའ་ངལ་མང་པོ་ཡོད་རྒྱུ་རེད་བ་དགོངས་ད་དུག་ཅིག་ནས་ལྷག་ནི་མཐར་ཨ་ནི་ཉིས་སྟོང་དང་ད་བཅུ་བརྒྱད་གི་ལྔའི་ཟླ་བ་ཅིག་སྐབས་དེའི་བཀའ་ཤག་དེ་གི་བསམ་བློ་ཅིག་བཏང་ནས་ཅིག་ཟིན་བྲིས་ཚོགས་ཆུང་ཅིག་བཟོས་ནས་ཟིན་བྲིས་ཚོགས་ཆུང་ཅིག་དེ་ལ་ཟིན་བྲིས་ཅིག་བཟོས་ཤོག་ལབ་ནས་དུག་བྱས་བཞག་ཡིན་ནས་ད་རྗེས་ལ་ད་དེ་ནི་རིང་མིན་ད་རིན་པོ་ཆེ་བཀའ་བློན་ཁྲི་པ་ལ་ཡང་ཕེབས་འོང་གི་ཡོད་རེད་བ། ཉིས་སྟོང་གཉིས་ཀྱི་ལོ་དེ་བ་ལ་ད་དེ་བསྐྱར་ཞིབ་ཅིག་བྱེད་ཡོང་དུས་ཙམ་པ་ལ་ཡེ་ནས་དེ་ཡང་ཅིག་དེ་ཙམ་དོན་གོ་ཆོད་པ་མེད་དེ་ངེས་ཅིག་ཨ་ནི་དེ་འདྲ་ཡོང་དུས་ཙམ་པ་ལ་ད། མགོ་ནས། ཨ་ནི། ག་རེ་ལབ་དགོས་རེད་དེ་ནི་ཤེས་ཡོན་སྲིད་ཇུས་ཀྱི་ཐོག་ལ་ད་བསྐྱར་ཞིབ་བྱེད་ཡས་ཀྱི་ཚོགས་ཆུང་ཆེད་འཛུགས་གནང་ནས་ཨ་ནི་འདུག་ཅེས་ནས་དེ་ནི་མཐར་ད་ཉིས་སྟོང། བཞི་གི་སྤྱི་ཟླ་དགུ་པའི། ག་རེ་ཟེར་སྐབས་བཅུ་གསུམ་པའི་གྲོས་ཚོགས་ཚོགས་དུས་བརྒྱད་པའི་ཐོག་ལ་ད་ལྟའི་བཀྲ་སྟོབས་ལགས་ཀྱིས་ཏོག་ཙམ་དེའི་ཐོག་ཕལ་ཆེར་ཏོག་ཙམ་འཁྲུལ་སོང་དྲན་སོང་མང་མོས་གསུངས་སོང་ཨ། སྤྱི་མོས་ཀྱི་ཐོག་ནས་གཏན་འབེབས་བྱས་བཞག་རེད་དེ། ད་ནས་གོང་དུ་སོང་བ་ནང་བཞིན་སྤྱི་བཏང་དེའི་སྐབས་སུ་ལ་ད་ལྟ་སྲིད་ཇུས་དེ་ཚོ་མང་པོ་ཅིག་ཁོ་འཛིན་སྐྱོང་རང་གི་ཁྲ་སི་གི་སྲིད་ཇུས་ཡོད་ན་འཛིན་སྐྱོང་རང་ནས་བཟོ་ཆོག་ཡ་བྱས་ཡོད་རེད་དེ་ཡིན་ནས་དེ་ལ་དེ་ཙམ་གྱི་ཡང་ཁོ་འཛིན་སྐྱོང་དེ་དུས་ནས་དུས་སུ་འགྱུར་བ་འགྲོ་བ་དེ་དུས་ཙམ་པ་ལ་ཡང་ཁོས་སྲིད་ཇུས་ག་རེ་ཟིན་མ་ཟིན་དེ་འགྱུར་བ་མང་པོ་ཕྱིན་ཆོག་ཡ་དེ་སྲིད་ཇུས་ཁ་ཤས་ཕྱིར་བསྡུ་བྱེད་ཆོག་ཡ་ཁ་ཤས་གསར་གཏོད་བྱེད་ཆོག་ཡ་ཡིན་གྱི་རེད་ཡིན་ནའི་རིན་པོ་ཆེ་གིས་དེའི་སྲིད་ཇུས་དེ་གལ་ཆེན་པོ་ཅིག་བཟོས་ནས་གྲོས་ཚོགས་རང་གི་ཐོག་ནས་ཁྲིམས་ཀྱི་ཐོག་ནས་དེ་ནི་གཏན་འབེབས་བཟོ་ཡ་གི་དགོངས་པ་བཞེས་བྱས་ནས་གྲོས་ཚོགས་ལ་འཁྱེར་ཡོང་གྲོས་ཚོགས་ལ་འཁྱེར་ཡོང་བའི་སྐབས་སུ་ལ་ད་དེ་ལ་ཏོག་ཙམ་དཀའ་ངལ་ཁ་ཤས་བྱས་པ་རེད་རིན་པོ་ཆེ་གསུང་སྐད་ཤོད་ཡ་ཁ་ཤས་ཡོད་རེད་ཁ་ཤས་ཅིག་གིས་དེའི་གི་ཤེས་ཡོན་སྲིད་ཇུས་ཀྱི་ངོ་བོ་ག་རེ་ཡིན་པ་དམིགས་ཡུལ་ག་རེ་ཡིན་པ་དགོས་པ་ག་རེ་ཡིན་པ་དང་ཧ་མ་གོ་བའི་གནས་སྟངས་ཐོག་ནས། ད་དེ་འགྲིགས་སྲིད་ལེགས་པར་འདུག་དེ་གྲོས་ཚོགས་ནས་ཁྱེད་བཀག་ཡས་ཀྱི་ཐབས་ཤེས་བྱས་ན་མ་གཏོགས་ཁྱེད་ཀྱི་ད་ལྟའི་དཔེ་བསགས་སར་ཟེར་མ་འོངས་པའི་བོད་ཕྲུག་དེ་ཚོ་ད་ང་ཚོའི་སྤྱི་ཚོགས་འཚོ་བའི་གི་མདུན་ལམ་ཆ་ཚང་དེ་མེད་མེད་པ་བཟོ་ཡས་ཀྱི་ཉེན་ཁ་འདུག་ཟེར་ནས་གྲོས་ཚོགས་འཐུས་མི་ཁ་ཤས་ལ་ད་ད་ག་རེ་ལབ་དགོས་ད་ང་ཚོ་རྒྱབ་ལོག་ནས་དེ་འདྲ་བྱས་ཇུས་འགོད་བྱས་ཡས་ཀྱི་གནས་ཚུལ་དེ་འདྲ་བཤད་ཡས་ཡོད་རེད་ཨེ་ནས་གྲོས་ཚོགས་ནང་ལ་བགྲོ་གླེང་དངོས་སུ་བྱས་ཡོང་བའི་སྐབས་སུ་ལ། གྲོས་ཚོགས་ཀྱི་སྤྱི་འཐུས་ཁ་ཤས་དང་དང་སྤྱི་འཐུས་རེད་དེ་ཚོའི་གི་ཐོག་ནས་ཁ་ཤས་ཅིག་གི་ད་གནས་སྟངས་མགོ་མ་ཚོས་པ་ནས་ཀྱི། དེ་ཚོ་ཡང་འདི་ཙམ་པ་ག་རེ་ལབ་ཀྱི་འདུག་ཟེར་ན། དེའི་གི་སྲིད་ཇུས་དེ་གཏན་འབེབས་བཟོས་པ་ཡིན་ན་དེའི་སློབ་གྲྭ་དེའི་ནང་ལོགས་ལ་ང་རང་གི་ཕྲུ་གུ་ཕར་བཞག་བཞག། ང་རང་གི་ཉེ་ཉེ་རིགས་ཉེ་འཁོར་དང་འབྲེལ་བ་ཡོད་ཅོག་གི་སྤུ་གུ་དེ་ནང་མ་བཞག་ཟེར་ལབ་གི་ཡིན་ཟེར་ལབ་དགོས་ཡ་རྒྱུ་མཚན་སྤུ་གུའི་མདུན་ལམ་བཟོ་ཡ་དེ་ཕ་མས་ལེན་གི་རེད་སྤུ་གུའི་མདུན་ལམ་ཆ་ཚང་མེད་པ་བཟོ་ནས་འགྲིག་གི་མ་རེད་ཟེར་ནས་འདུག་བྱས་ནས་ལབ་ཡ་དེ་འདྲའི་ཤུགས་ཆེན་པོ་བྱུང་རེད་ད་མཐའ་མ། སྤྱི་ཡོངས་གི་སྒྲོམ་གཞི་ཆ་ཚང་གཏན་འབེབས་སྤྱི་མོས་ཐོག་བྱུང་རེད་དེ་ནང་གསེས་ཁ་ཤས་ཏོག་ཙམ་བསྐྱར་བཅོས་ཀྱི། ཤེས་ཡོད་རེད་ད་དེ་གའི་གྱོད་ཆེན་པོ་ཞི་བའི་ཞི་བ་ཀན་མ་རེད་དྲན་གྱི་འདུག་གོང་ད་དེ་འདྲའི་ཐོག་ནས་ཤེས་ཡོན་སྲིད་བྱུས་དེ་གཏན་འབེབས་བྱུང་དེ་ནས་དེ་ནས་བཟུང་སྟེ་དཔེ་སྟོན་སློབ་གྲྭ་དེ་ཐོག་མར་བཙུགས་རེད་དཔེ་སྟོན་སློབ་གྲྭ་ཐོག་མར་བཙུགས་འོང་དུས་ཙམ་པར་རིན་པོ་ཆེ་དགོངས་བཞེས་བྱས་ན་དཔེ་སྟོན་སློབ་གྲྭ་དེ་དང་པོ་སྤུ་གུ་ཕལ་ཆེར་དུ་ལྔ་བཅུ་ང་བཞི་ཟིག་ཆགས་ཀྱི་རེད་འདུག་བུ་བུ་མོ་ཕལ་ཆེར་ཉི་ཤུ་རྩ་བདུན་ཟིག་རྩ་བདུན་ཟིག་དེ་འདྲ་ཅིག་ཆགས་ཀྱི་རེད་ནས་དེ་རྡ་རམ་སའི་ཡུལ་ནས་དེའི་ནང་ལ་བཞག་མཁན་ཅིག་བྱུང་ན་དྲན་དུས་ཙམ་པར་སུ་གང་ཅིག་བཞག་མཁན་མ་རག་རེད། དེ་ཡིན་དུས་ཙམ་པ་ལ་མཐའ་མཚམས་དང་ཕྱི་ལོགས་ནས་ཚུར་དེ་སྤུ་གུ་དེ་ཚོ་བསྡུ་རུབ་བྱེད་དགོས་པ་བྱུང་རེད་དེ་སྐབས་དེའི་དུས་སུ་བཞག་མཁན་རག་གི་ཡོད་མ་རེད། ད་དེའི་གི་གནས་སྟངས་ཐོག་ནས་དཔེར་ན་དཔེ་མཚོན་གཅིག་རང་གྲུབ་འབྲས་ག་རེ་ཐོན་དང་དེའི་གི་ཆ་ལ་དཔེ་སྟོན་སློབ་གྲྭ་གོང་འོག་གཉིས་ཡོད་རེད་གཉིས་ཀའི་ནང་ལ་སྤུ་གུ་སློབ་འཇུག་བྱེད་ཀྱི་ས་མིག་མི་རག་པའི་དཀའ་ངལ་ཆགས་ཀྱི་ཡོད་རེད།

བོད་མི་རིགས་ཀྱི་ལས་འགན་ག་རེ་རེད། ང་ཚོའི་གི་དམིགས་ཡུལ་ག་རེ་གོམ་པ་འགྲོ་དགོས་ཡས་ག་རེ་རེད་ཟེར་བ་དེའི་གི་གཞི་རྩ་ནས་བཤད་ཡོང་དུས་ཙམ་པ་ལ་ནི་ཁ་བཤམ་གོང། བོད་མི་གཙང་མ་ཅིག་བཟོ་ཡས་ཀྱི་ཐད་དུའང། དང་པོ་དེ་ངོ་བོ་དེ་བོད་མི་གཙང་མ་གཙང་རྐྱང་ཅིག་བཟོ་ཐུབ་ཡས་ཅིག་གཉིས་པ་དེ་ང་ཚོའི་དམིགས་ཡུལ་ག་རེ་ཟེར་ནས་དེ་ག། བོད་ཁ་བ་གངས་ཅན་པ་ལ་གཞན་དང་མ་འདྲ་བའི་འཛམ་གླིང་སྤྱི་ལ་ཕན་བདེ་སྤྲོད་ཐུབ་ཡས་ཀྱི་ནང་པ་སངས་རྒྱས་པའི་ལྟ་གྲུབ་གཞི་རྒྱ་ཆེ་བ་དེ་འདྲ་ཅིག་ཡོད་རེད་དེ་ང་ཚོ་འགྲེལ་བརྗོད་བྱེད་ཡས་ཆ་ཚང་བོད་ཀྱི་སྐད་ཡིག་གི་ཐོག་ནས་བྱེད་དགོས་ཀྱི་ཡོད་རེད་བ། དེ་འདྲ་རེད་དེ་བྱས་པ་ན་གཞན་ལ་རླབས་ཆེན་པོའི་ཕན་ཐོགས་ཡོང་ཐུབ་ཡས་ཅིག་དེ་འདྲིའི་གནས་བབ་ཅིག་ཡོད་པ་དེ་ང་ཚོ་གཞན་དཔེར་ན་དེ་སོང་ཙང་དེའི་གི་ཐོག་ནས་ད་ལྟ་ཁོ་རང་གི་དེ་དོན་ཚན་འདྲ་བོ་ཅིག་ད་ངས་རེ་རེ་བཞིན་དུ་དུས་ཚོད་འདྲ་བོ་ཅིག་ཁོ་རང་ཁུག་མ་དེ་དང་པོ་དེ་ལ་དེ་རྩ་བའི་གི་ལྟ་གྲུབ་འདྲ་བོ་ཅིག་རང་དབང་ཟེར་ཡས་དེ་གཞན་ཕན་ཟེར་ཡས་དང་རྒྱུན་གནས་ཟེར་ཡས་དང་གསར་གཏོད་ཟེར་ཡས་དང་ཨ་ནི་དེ་འདྲིའི་གི་ཅིག་ཆ་རྐྱེན་གྱི་ཆ་ལག་ཡོད་པ་ཅིག་རྩ་བའི་གི

ད་ནི་གཞན་ཕན་རྩ་བ་ཅན་གྱི་ནང་པ་སངས་རྒྱས་ཀྱི་ལྟ་གྲུབ་འདི་ང་ཚོས་མུ་མཐུད་ནས་གཅེས་འཛིན་དང་བདག་ཉར་བྱེད་དགོས་ཡག་དེ་ང་ཚོའི་དམིགས་ཡུལ་རེད་དེའི་ག་བརྒྱུད་ནས་ནི་འཛམ་བུ་གླིང་གི་ཁྱོན་ཡོངས་ཀྱི་ཐོག་ལ་ཞི་བདེ་འཆམ་མཐུན་འདྲ་མཉམ་མང་གཙོ་དེ་འདྲ་ཡོང་ཡག་གི་གཞི་རྩའི་གི་ང་ཚོའི་དེ་ལྟ་གྲུབ་དེའི་ག་ཅིག་རྒྱུ་ཆ་འདྲ་དེ་ང་ཚོར་ཡོད་རེད། དེ་འདྲའི་ག་མ་དེ་བརྒྱུད་ལམ་འགྲོ་ས་དེ་ནི་ང་ཚོའི་ག

ད་གིན་ཁྱེད་ཀྱིས་གོང་ལ་ཅིག་གསུངས་སོང་ད་ལྟ་དཔེ་སྟོན་སློབ་གྲྭ་འདི་ཐོག་མར་རྡ་རམ་སའི་ཡུལ་ལ་བཞུགས་མཁན་དེ་ཚོས་དཔེ་སྟོན་བཞག་ཡས་མ་བཞག་ཡས་ཀྱི་དཀའ་ངལ་དེ་འདྲ་ཅིག་བྱུང་རེད། ད་ཡིན་ན་ཡང་ད་ལྟའི་སྐབས་སུ་ཅིག་ཁག་གཉིས་ཙམ་ཡོད་པ་མ་ཟད་ཨ་ནི་ཁོང་ཚོ་ན་ཡང་ཞུགས་ཡས་སྐབས་སུ་ཅིག་བང་བསྒྲིགས་ནས་ཟེར་ན་རེད་སྒུག་ནས་ཅིག་མ་གཏོགས་ལམ་སེང་ཞུགས་མ་ཐུབ་ཡས་དེ་འདྲ་ཅིག་ཡིན་ས་རེད། ད་ཡིན་ན་ཡང་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ད་ལྟའི་གནས་སྟངས་འདི་བོད་ནས་ཡོང་མཁན་ཉུང་ཉུང་ཞེ་པོ་ཕྱིན་ཡོང་དུས་ཧི་མ་ལ་ཡའི་གི་རི་རྒྱུད་དེ་ཚོ་མང་ཙམ་འགྲོ་མ་གཏོགས་བཙན་བྱོལ་རང་ནང་བོད་པ་གི་ཕྲུ་གུ་དེ་ཚོ་དཔེ་ཞེ་པོ་ཉུང་རུ་འགྲོ་གི་ཡོད་པ་སློབ་གྲྭ་ཡིན་ནའི་ཅིག་རྗེས་མ་སྒོ་རྒྱག་དགོས་ཡ་གི་དེ་འདྲི་ཡི་གནས་སྟངས་ཅིག་ཡོང་གི་འདུག་ཟེར་ཡ་གི་དེ་འདྲི་གི་བཀའ་མོལ་ཅིག་འགྲོ་སྡོད་གི་ཡོད་རེད་ད་ཡིན་ན་ཡང་དཔེ་སྟོན་སློབ་གྲྭ་ནང་ལ་སློབ་གྲྭ་ཞུགས་ཡ་ལ་ཅིག་སྒུག་སྡད་དགོས་ཡ་གི་གནས་སྟངས་དེ་འདྲི་འདྲ་བོ་ཆགས་སྡོད་ཡོད་རེད་པས་ཅིག་མང་དྲགས་ནས་ཡིན་ན་ག་རེད་ན། དེ་ག་རེད་དེ་ག་རེད། ད་ད་ལྟ་དེ་ཡང་དཔེ་སྟོན་སློབ་གྲྭ་དེ་ཁོ་སློབ་གྲྭ་གཞན་པ་ཅིག་ད་ལྟ་དེ་ལམ་སང་ཅིག་ང་ཚོ་དེ་སློབ་གྲྭར་ཞུགས་མཁན་སྤུ་གུ་ཅིག་རེད་ཟེར་ན་ཡ་འཛུལ་ཆོག་ཆོག་ཅིག་ཡོད་མ་རེད་པ་ཁོ་དང་པོ་ནས་དེ་སྒྲོམ་གཞི་མས་ནས་གཙང་མ་ཞིག་བཟོ་དགོས་དུས་ཙང་པ་ལ་དེ་ལ་ཆ་རྐྱེན་ངེས་ཅན་གྱི་སྐད་ཡིག་གཞན་པ་གི་ལྷད་མ་ཞུགས་པ་ཅིག་དཔེར་ན་གཞི་རིམ་འོག་མ་འཛིན་གྲྭ་གསུམ་པ་གི་བར་དུ་སྔོན་འགྲོ་ནས་གཞི་རིམ་འཛིན་གྲྭ་གསུམ་པ་བར་དུ་ལ་མ་རྩ་སྐད་ཡིག་གཞན་པ་ཁོ་ན་བསླབ་ཡས་ཀྱི་བསླབ་ཆོག་གི་ཡོད་མ་རེད་པ། དེ་འདྲས་ཁོ་དེ་དང་པོ་གཞན་པ་སྐད་ཡིག་སྦྱངས་པ་ལ་རང་གི་དེ་རྨང་གཞི་བརྟན་པོ་ཅིག་དགོས་ཡས་དེ་ད་དེ་སྲིད་ཇུས་གལ་ཆེ་ཤོས་ཅིག་རེད་འདུག་བ།

ད་མ་གཞི་རྗེས་ལ་ད་ལྟ་དུས་ཚོད་ཡོད་ན་བཀའ་མོལ་ཡོད་མདོག་ཁ་པོ་རེད་མཚམས་དེ་བར་ཞིག་ཞུས་ན་འགྲིག་གི་འདུག། ལགས་སོ་ལགས་སོ། ཐུགས་རྗེ་ཆེ། འདི་འདི་སྒང་ལ་ང་ཁ་སྣོན་ཅིག་ཞུས་ན་བསམ་དྲན་གི་འདུག་ད་ལྟ་ད་ལྟ་འདི་ལས་གྲུབ་འབྲས་ཀྱི་སྒང་ལ་ཡང་སྐད་ཆ་བཤད་ཡས་དེ་ད་ལྟའི་ཆ་གི་ད་ལྟ་དཔེ་སྟོན་སློབ་གྲྭའི་གི་གྲུབ་འབྲས་སྒང་ལ་སྐད་ཆ་བཤད་འདི་སྒང་ལ་ད་ལྟ་མ་གིའི་དཔེ་སྟོན་སློབ་གྲྭ་ལ་ཡ་བཏང་བཞིན་པ་ང་ཚོའི་ངོ་ཤེས་པ་འདི་འདྲའི་ཡོད་པ་ད་ག་སློབ་ཕྲུག་མ་གིར་བཏང་བཞིན་པ་ཁོ་ཚོ་གི་ཟེར་ཡས་བྱས་ན་ག་ནི་ཡ་སློབ་ཕྲུག་གི་བྷེ་ཀེ་ལེ་ཡ་བོད་ཀྱི་སྐད་ཡིག་དང་ད་ག་ནང་བཞིན་གྱི་ཐུན་མོང་མ་ཡིན་པའི་གི་བཟང་སྤྱོད་དང་དེ་ཚོ་དང་ཁོ་རྒྱུན་འཇགས་ཡོང་ཡས་དེ་ད་ག་དུ་སློབ་ག་སོ་རེ་སློབ་ཚན་དེ་གའི་གི་ངོ་བོའི་ཐོག་ནས་ཡ་ཡོང་གི་ཡོད་པ་དེ་ཡིན་ད་ཨ་བྱས་ཙང་དེ་དང་མཉམ་དུ་ལ་ཕ་མ་དེ་ཚོ་ལ་གི་ད་ག་ཅི་ཅིག་གི་བསམ་བློ་བཏང་དགོས་ཡ་སོ་སོའི་སྐད་ཡིག་ཐོག་ལ་བསམ་བློ་བཏང་གི་ལས་བཟང་སྤྱོད་གི་གནས་སྟངས་གི་ཐོག་ནས་བསམ་བློ་བཏང་དགོས་ཡ་ནང་ཆོས་དེ་ཚོ་ཡིན་དུ་སོང་ན་གི་ད་སྔོན་མ་ཞེ་དྲག་རང་སྦྱངས་མེད་པ་རེད་ཡིན་ད་ད་སྦྱང་དགོས་ཡ་གི་གནས་སྟངས་ག་རེ་ཟེར་ན་དེ་ཚོ་ཡ་གཅིག་གིས། སློབ་གྲྭ་ཁོ་རང་གི་ནང་ལོགས་ལ་ཡ་སློབ་སྦྱོང་བྱེད་པའི་སྐབས་དུ་ལ་དགེ་རྒན་གྱིས་སློབ་ཁྲིད་བྱེད་ཀྱི་ཡོད་རེད་ཟེར་ནས་ཡིན་ནའང་ནང་སྦྱོང་དང་དེ་ཚོ་ཡ་ནང་ལ་ཡ་སླེབས་ཡོང་དུས་སྒང་ལ་ཡ་ཁོ་ཕ་མ་སྒང་ལ་ཡ་བལྟས་ནས་བྱེད་དགོས་ཀྱི་འདུག་ག་ན་ཕ་མ་ཡང་ག་བྱེད་འདི་སྒང་ལ་ཡ་གཅིག་སློབ་སྦྱོང་བྱེད་དགོས་ཡས་ཀྱི་གནས་སྟངས་གཅིག་ཆགས་ཡོང་དུས་སྒང་ལ་དེ་ཡང་གཅིག་གི་ག་ལོ་རེད་དེ་ཡ་གཅིག་གི་གྲུབ་འབྲས་དེ་ད་ཐུན་མོང་མ་ཡིན་པའི་གི་གྲུབ་འབྲས་གཅིག་གི་གནས་སྟངས་དེ་ཆགས་བསྡད་འདུག་བ་གཅིག་འདི་རུ་ད་འདི་ནས་ཕུགས་རྒྱང་འབྱུང་འགྱུར་གྱི་བསམ་བློའི་ནང་ལོགས་ལ་ཡ་ག་བྱེད་འདི་གཅིག་བཏང་ནས་ཡོང་དུས་སྒང་ལ་ད་ད་ལྟ་ཅང་ལ་བསམ་བློ་བཏང་ཐུབ་ན་ད་ཀྱི་གོང་དུ་འདི་ཁ་སོ་རེད་ཡ་གཅིག་གིས་ང་ཚོའི་བགྲོ་གླེང་འདི་མ་ཞུས་གི་གོང་ལ་ཡ་རྡོ་རྗེ་ལགས་གཅིག་གསུངས་གནང་སོང་ག་ཅི་ད། བཙན་བྱོལ་སྤྱི་ཚོགས་ཀྱི་གནས་བབ་འདི་གི་གནས་སྟངས་འདི་འདྲས་ཅིག་རེད་ད་ག་རེ་བོད་ལ་ཡ་སོ་སོའི་སྐད་ཡིག་དང་རིག་གཞུང་སྦྱང་སྦྱང་ཡས་གི་ད་ག་ཆེ་གི་བཙན་དབང་གཅིག་གི་ཐོག་ནས་ཡ་སྦྱང་ཡས་མེད་པ་དང་ད་ག་ནང་བཞིན་གི་ཁོང་ཚོ་ད་གཅིག་གིས་ག་ལོ་རེད་གཅིག་གིས་མཐུན་རྐྱེན་མེད་པ་ཟེར་དགོས་རེད་ད་ག་རྗེས་བཙན་གནོན་ཟེར་དགོས་རེད་ད་ག་རྗེས་ཁོ་ཚོའི་འདི་འདྲས་ཀྱི་གནས་སྟངས་ཀྱི་ཐོག་ནས་མེད་ཡོང་དུས་སྒང་ལ་ད་ལྟ་ང་རང་ཚོ་གི་དེ་ལ་ཡ་བཙན་བྱོལ་སྤྱི་ཚོགས་ལ་ཡོད་བྱ་རྒྱུ་འདི་ཚོ་གི་སོ་སོའི་སྐད་ཡིག་དང་རིག་གཞུང་དེ་གཅིག་གིས་ད་སྒོ་ཡག་པོ་ཅིག་རྒྱག་དུ་སོང་ན་ཡང། མེ་རོ་སླར་དུ་གསོ་བའི་བཟོ་འདྲ་བོ་ཅིག་བྱས་བྱས་ནས་ཡང་མ་འོངས་པ་ལ་གཞིས་བྱེས་མཉམ་འཛོམས་བྱུང་འགྲོ་ས་ནས་དེ་ནས་ཀྱི་ཡང་གཅིག་གི་ལེགས་སྐྱེས་བཟོ་འདྲ་ཅིག་ཕར་སྟེར་ཡས་ཡོད་གི་གནས་སྟངས་འདི་ཆགས་ཡས་འདི་ཚོ་བསམ་བློ་གཏོང་ལ་ག་འགྲིག་གི་རྒྱ་གར་ལ་དཔེ་སྟོན་སློབ་གྲྭ་ལ་སོགས་པ་གི་ག་རེ་འདྲ་བོ་ཅིག་གནང་ཐུབ་ན་མ་གཏོགས

ང་ཚོའི་བཙན་བྱོལ་སྤྱི་ཚོགས་ཀྱི་ད་ལྟ་མི་འབུམ་གཅིག་ལྷག་ཙམ་གི་ནང་ལོགས་ལ་ཡ་བརྒྱ་ཆ་ལྔ་བཅུ་དང་དྲུག་ཅུའི་བར་ལ་ཟེར་གྱི་ཡོད་རེད་འདི་འདྲས་ཅིག་ད་ནུབ་ཕྱོགས་ཀྱི་རྒྱལ་ཁབ་ལ་ཡ་ཚུགས་བསྡད་ཡོད་ཟེར་གྱི་ཡོད་རེད་ད་འདི་གི་ད་གཞོན་སྐྱེས་འདི་ཚོ་ཡིན་ན་རེད་ད་ག་ནང་བཞིན་གཞོན་སྐྱེས་ཕ་མ་འདི་ཚོ་གི་སོ་སོའི་གི་སྤུ་གུ་འདི་ཚོ་ཡིན་ན་རེད་ད་འདི་ཚོ་ཚང་མ་ལ་ག་རྗེས་ཅིག་གི་ང་རང་ཚོ་ལ་ཡ་རྒྱ་གར་གི་ནང་ལོགས་ལ་ཡོད་པ་ཙམ་མ་ཟད་པའི་གི་ཕྱི་རྒྱལ་ནུབ་ཕྱོགས་རྒྱལ་ཁབ་ལ་ཡིན་དུ་སོང་ན་སློབ་སྦྱོང་བྱེད་ཡས་གི་ག་ཅེ་རང་དབང་འདི་ཡོད་རེད་བ་ད། ཡོད་རེད་བ། བྱས་ཙང་དེ་ཡིན་དུས་གང་ལ་སྤྱི་མཐུན་ཚོགས་པ་དང་དེ་ཚོའི་ཀྱི་ངོས་ནས་ཡང་ད་སོ་སོས་ཀྱི་སྐད་ཡིག་དང་རིག་གཞུང་གི་ཐོག་ལ་ཡང་ཐོག་མ་ཉིད་ནས་ད་གལ་སྲིད་ག་ཚོད་ལ་དཔེ་སྟོན་སློབ་གྲྭ་ནང་བཞིན་གྱི་བསྐྲུན་ཐུབ་པ་འདྲ་ཅིག་ཡིན་དོ་ཟེར་ན་གོ་སྐབས་ཆ་ཚང་ང་ཚོས་དེ་ལ་ཡོད་རེད་བ། དེ་ཚོའི་སློབ་ཕྲུག་དེ་ཚོ་ལ་ཡིན་དོ་ཟེར་ན་ཡང་འཛིན་གྲྭ་ག་ཚོད་ལོ་གཉིས་གསུམ་གྱི་རིང་ག་ལ་ཡང་ཏེ་ག་ཚོད་ཟེར་ན་དེ་བ་ནུབ་ཕྱོགས་ལ་ཡང་འཛིན་གྲྭ་ལྔ་པ་བར་དུ་ལ་ཡང་ལག་འཁྱེར་སྤྲད་རྗེས་ནས་ཡང་འགྲོ་ཡས་ཀྱི་གནས་སྟངས་དེ་གང་ཡོད་མ་ར་རྒྱ་གར་ནང་ལ་བྱས་པ་ནང་བཞིན་དེ་ཡོད་མ་རེད་བ། སོང་ཙང་དེ་ཚོའི་གི་ནང་ལོགས་ལ་ཡང་གཅིག་གི་སློབ་སྦྱོང་ཙམ་གྱིས་སྤྲད་ནས་ཡོང། སོ་སོའི་སྐད་ཡིག་དང་དེ་འདྲའི་གི་ཐོག་ནས་སྤྲད་ནས་ཡོང། དེ་ནས་འཛིན་གྲྭ་གསུམ་པ་བཞི་པ་ལྔ་པ་གི་ནང་ལོགས་ལ་ཨེ་ནི་སློབ་གྲྭ་དག་གི་ནང་ལ་ཕར་བཏང་བྱས་ཨེ་ནི་ད་དགེ་རྒན་སློབ་ཕྲུག་ལ་སོགས་པ་ནང་བཞིན་རེད་ཨེ་ནི་སློབ་ཚན་གཅིག་སློབ་ཚན་གཉིས་སློབ་ཚན་གསུམ་ཐེམ་པ་བརྒྱབ་བྱས་ཆེར་སྡུག་སོ་མ་ཅིག་འགྲོ་བ་དེ་ཡིན་དོ་ཟེར་ན་སོ་སོའི་སྐད་ཡིག་གི་མ་རྩ་དེ་གི་དེ་དེ་ཡའི་གཅིག་དང་ཨེ་ནི། ང་འདི་ག་སོགས་ནི་ཤེས་ཡོན་སྲིད་བྱུས་ཀྱི་ད་དམིགས་ཡུལ་གཙོ་བོ་དེ་ག་ཚོད་བོད་པ་གཅིག་ཆགས་དགོས་ཀྱི་ཡོད་པ་སོང་ཙང་དེ་ཚོའི་ལས་ཀའི་གོ་སྐབས་ཅིག་ཏན་ཏན་ཡོང་ངེས་ཀྱི་ང་ཚོའི་ནུབ་ཕྱོགས་ཀྱི་དེབ་ལ་ཡ་ཏན་ཏན་གོ་སྐབས་འདུག་ཨ་ད་ཡིན་ན་ཀྱི་དེ་ཚོའི་ཀྱི་ནང་ལོགས་ལ་ཡ་བསམ་བློ་བཏང་ཡས་དེ་ང་རང་ཚོའི་ཀྱི་ལས་ཀྱི་སྣེ་མོ་ལ་ཞུགས་མཁན་དེ་ཚོའི་ཀྱི་གལ་གནད་བརྩིས་དང་མ་བརྩིས་པ་དང་དེ་ཚོའི་ཀྱི་ཐོག་ལ་ཡ་ཁ་ཕྱོགས་ལ་བསྒྱུར་དགོས་ཡོད་པའི་ཀྱི་ད་ཅིག་ཀྱི་ལས་འཆར་སྒྲིག་དང་མ་སྒྲིག་གཉིས་དེའི་སྒང་ལ་ཡ་ཏན་ཏན་རག་ལས་ཀྱི་འདུག་ཨ་ད་ཞུ་ཡས། ལགས་སོ་ལགས་སོ། ཐུགས་རྗེ་ཆེ་དེ་ཉན་དགའ་འདུག། ད་མཚམས་འདི་ནས་ནི་སྐྱབས་རྗེ་ཟམ་གདོང་རིན་པོ་ཆེའི་དགུང་གྲངས་བརྒྱད་ཅུ་གྱ་བཞི་ལ་ཕེབས་པའི་སྐབས་སུ་ཟམ་གདོང་རིན་པོ་ཆེ་ཁོང་རང་ལ་ཡང་ཅིག་དྲ་ཐོག་ནས་ད་ལྟ་ཅིག Happy Birthday ཟམ་གདོང་རིན་པོ་ཆེ་ལ་ཡག་གི་ངོ་དེབ་དེའི་ཐོག་ལ་ཡང་ཅིག་འཚམས་འདྲི་ཞུ་བཞག་པ་དེ་འདྲ་མང་པོ་ཅིག་བཞག་གནང་འདུག་འཚམས་འདྲི་ཞུ་བཞག་པ་ན་ཅིག་གིས་དེ་ང་ཚོས་འདི་ནས་ནི་དུམ་བུ་ཅིག་བཏང་གི་ཡིན་ད་ལྟ་འདི ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་གསུང་སྒྱུར་ཐུབ་བསྟན་སྦྱིན་པ་ལགས་རེད་ཐུབ་བསྟན་སྦྱིན་པ་ལགས་ཁོང་རང་གི་ངོས་ནས་ཟམ་གདོང་རིན་པོ་ཆེ་ལ་ད་ཅིག་གདེང་འཇོག་དང། འཚམས་འདྲི་ག་འདྲ་གནང་ཡོད་པའི་སྐོར་ལ་ང་ཚོས་འདི་ནས་མར་ཅིག་བསྟན་གྱི་ཡིན་སྐོར། གོ་སྐབས་ཟིན་བྱས་ད་ལྟ་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་གི་ཡང་བཀའ་དྲིན་དྲན་མཁན་དང་མཛད་རྗེས་དང་དེ་ཚོའི་སྐོར་ལ་ཡང་གཅིག་སོ་སོའི་ངོས་ནས་ཡིད་སྨོན་དང་ད་ལན་དེ་རྣམ་པ་ཚོ་མཉམ་པོ་ད་ལོ་འཁྲུངས་སྐར་སྲུང་བརྩི་ཞུ་ཡས་དེ་ཐོག་ལ་ཡང་ངས་དེ་ཚིག་ཁ་ཤས་ཞུ་ཐུབ་ན་བསམ་སོང། ད་ལྟ་སྐྱབས་རྗེ་རིན་པོ་ཆེ་གང་ལྟར་ཐོག་མར་བོད་ནས། བཙན་བྱོལ་ལ་ཕེབས་པའི་སྐབས་ལ་ཡང་དགུང་ལོ་ཉི་ཤུ་རྩ་གྲངས་ནང་འདྲ་པོ་ཕེབས་ཡོད་རེད། གང་ལྟར་བཙན་བྱོལ་ཕེབས་པ་ནས་བཟུང་ནས་གང་ལྟར་སྐུ་ཚེ་རིལ་པོ་གང་ལྟར་བོད་བསྟན་པ་ཆབ་སྲིད་དང་ལྷག་པར་དུ་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལོགས་ལ་ཡང་སྤྱི་ཚོགས་ཀྱི་ཞབས་ཞུ་ཞུས་བྱས། གང་ལྟར་གཅིག་གི་བླ་མའི་ནང་ནས་བླ་མ་མི་འདྲ་བ་ཅིག་གནང་བྱས་བཞུགས་པ་རེད། ཨ་ནི། ང་རང་ཚོ་རྒྱུས་ཡོད་གནས་ཚུལ་ཆ་བཞག་པ་ན་དཔེར་ན་ཐོག་མ་རིན་པོ་ཆེ་གིས་ཌལ་ཧོ་སི་སློབ་གྲྭའི་སློབ་སྤྱི་གནང་བ་ནས་བཟུང་ནས་གང་ལྟར་ཐོག་མ་ཤེས་ཡོན་བསྟི་གནས་ཀྱི་སྡེ་ཚན་ནང་ལ་ལ་ཡང་དམིགས་བསལ་གྱི་གང་ལྟར་དབུ་ཁྲིད་ཀྱི་འགན་འཁུར་བཞེས་བྱས་ཕྱག་ལས་གནང་ཡོད་རེད་དེའི་གཞུག་གུ་ལ་ད་ལྟ་ཝཱ་ར་ཎ་སི་མཐོ་སློབ་ཁང་གི་གང་ལྟར་ངེས་སྟོན་པ་གནང་བྱས་ཨ་ནི་རྒྱུན་རིང་པོ་ཕྱག་ལས་གནང་ནས་དེའི་བརྒྱུད་ནས་གང་དག། རྒྱ་གར་གྱི་མཐོ་སློབ་ཀྱི་སྡེ་ཚན་ཁོངས་གཏོགས་ཀྱི་ལས་བྱེད་པ་རེད་ཤེས་ཡོན་གྱི་ལྟེ་གནས་ཁང་རེད་མང་པོ་ཅིག་ལ་ཡང་དམིགས་བསལ་གྱི་འབྲེལ་བ་གནང་བྱས་རིན་པོ་ཆེ་སྐུ་སྒེར་གྱི་ཆ་བཞག་པས་ན་ང་རང་ཚོ་བོད་པའི་ནང་ལོགས་ནས་ཧིན་དི་དང་ལེགས་སྦྱར་ཚད་མཐོ་པོའི་ཁེ་ཉེན་ལྟ་ཇུས་སྒོས་གང་ཐུབ་པ་རྒྱག་ཡ་ཡོད་པ་ཁ་ཤས་ཅིག་ནང་གི་རྩེ་ཕུད་ཞིག་ཆགས་བསྡད་ཡོད་རེད་དེ་འབྲེལ་གྱི་ཐོག་ནས་ཡང་གཞུང་ཆེན་མོ་དང་ལེགས་སྦྱར་དང། ལྷག་པར་དུ་རྒྱ་གར་གནའ་རབས་ཀྱི་རིག་གཞུང་དང་ལྟ་གྲུབ་སྐོར་ལ་ཡང་དམིགས་བསལ་གྱི་མཁས་པའི་མཚན་སྙན་ལྡན་པ་ཅིག་ཆགས་བསྡད་ཡོད་རེད་ཨ་ནི་དེ་ནང་ནས་རིན་པོ་ཆེ་ཡང་གཅིག་དབུ་སྐུ་སྒེར་གྱི་ངོས་ནས་ཐུན་མོང་མ་ཡིན་པའི་ཐུགས་དབྱིངས་ཡོད་པའི་ཐོག་ནས་སེམས་དཔའ་ཆེན་པོ་གྷན་དྷི་གི་དགོངས་བཞེད་རེད་དེ་ཚོའི་ཐོག་ལ་གང་ལྟར་དགོངས་པ་རྒྱ་ཆེན་པོ་བཞེས་ཡོད་རེད་དེ་འབྲེལ་གྱི་ཐོག་ནས་གང་ཅིག་རྒྱ་གར་དང་ཨ་ནི་གནའ་རབས་ཀྱི། ལྟ་གྲུབ་དང་རིག་གཞུང་ཙམ་མ་ཡིན་པར་དེང་རབས་ཀྱི་རྒྱ་གར་མཁས་པའི་མཉམ་པོ་ལ་ཡང་ང་རང་ཚོ་བོད་པའི་ནང་ལོགས་ནས་འགྲོགས་འདྲིས་གནང་མཁན་གྱི་ནང་ལོགས་ནས་རིན་པོ་ཆེ་དེ་ཐུན་མོང་མ་ཡིན་པ་ཆགས་བསྡད་ཡོད་རེད་ད་གང་ལྟར་རྗེས་ལ་ཡང་གང་ལྟར་ཝ་ར་ཎ་སི་མཐོ་སློབ་གནང་བ་དང་མཐོ་སློབ་ཀྱི་དབུ་ཁྲིད་གནང་བའི་མཉམ་པོ་ལ་ཡང་ནི་ང་རང་ཚོའི་ད་ལྟ་བོད་བཙན་བྱོལ་སྒྲིག་འཛུགས་ཀྱི་གང་ལྟར་དེ། སྤྱི་འཐུས་ཀྱི་གང་ལྟར་ཚོགས་གཙོ་གནང་པ་རེད་ཚོགས་གཙོ། ཚོགས་གཙོ་གནང་པའི་གཞུག་གུ་ལ་ཡང་དམིགས་བསལ་གྱི་རིན་པོ་ཆེ་གིས་ང་ཚོའི་བཙན་བྱོལ་སྒྲིག་འཛུགས་ལ་ཡང་གང་ལྟར་གཅིག་གི་ཁྲིམས་དང་མཐུན་པའི་ཐོག་ནས་རྒྱལ་སྤྱིའི་གཞུང་གང་ལྟར་ཚད་ལོངས་པའི་གཞུང་འཛིན་གྱི་རྣམ་པ་སྟོན་ཐུབ་ཡ་དང་ཨ་ནི་གཅིག་ནང་ཁུལ་གྱི་ཨ་ནི་སྒྲིག་སྒྲིག་འཛུགས་སྐྱོང་སྟངས་དང་དེ་ཚོའི་ཐོག་ལ་ཡང་དམིགས་བསལ་གྱི་ཐུགས་འགན་བཞེས་གནང་ཡོད་རེད་ཨ་ནི་གཞུག་གུ་ལ་གང་ལྟར་སྐྱབས་མགོན་རིན་པོ་ཆེ་ཕྱེད་རྒན་ཡོལ་གནང་བའི་གཞུག་གུ་ལ་ཡང་གནང་བའི་སྐབས་དང་བསྟུན་བྱས་ནས་གང་ལྟར་ཆབ་སྲིད་ཀྱི་དབུ་ཁྲིད་དེ་བྱུང་ན་ཨ་ནི་མི་མང་ཐད་ཀར་བརྟན་པོ་བྱས་བྱས་འོས་འདེམས་ཀྱི་ཐོག་ནས་བྱུང་ན་ཟེར་བྱས་ཐུགས་རེ་གནང་པ་ནང་བཞིན་གྱིས་གང་ལྟར་འོས་འདེམས་ཀྱི་ཐོག་ནས་ཐོག་མར་དེ་གང་ལྟར་ད་དེ་དུས་བཀའ་བློན་ཁྲི་པའི་མཚན་བཞེས་པ་ད་སྲིད་སྐྱོང་གི་མཚན་དུ་བཞེས་ཡོད་པ་རེད་བཀའ་བློན་ཁྲི་པའི་མཚན་བཞེས་པ་རེད་དེ་དང་པོ་དེ་གང་ལྟར་མི་མང་གི། ཐད་ཀར་འོས་འདེམས་ཀྱི་ཐོག་ནས་དེ་བྱུང་པ་དེ་རིན་པོ་ཆེ་ཆགས་བསྡད་ཡོད་རེད། ཨ་ནི་དེ་ནས་བཟུང་ནས་རིན་པོ་ཆེ་གི་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་ཕྱག་གཡས་པ་ལྟ་བུ་གནང་བྱས་གང་ལྟར་ཞབས་ཕྱི་དེ་འདྲ་ཞུས་ཡོད་རེད། ཨ་ནི་གང་ལྟར་འདི་བཀའ་བློན་ཁྲི་པའི་གང་ལྟར་ལས་དོན་གྲུབ་པའི་གཞུག་གུ་ལ་ཡང་གང་ལྟར་ཕོ་བྲང་ལ་ཡང། མཉམ་ཞུགས་གནང་བྱས་སྐྱབས་མགོན་རིན་པོ་ཆེའི་དགོངས་བཞེད་དང་མཐུན་པའི་ཐོག་ནས་དམིགས་བསལ་གྱི་སྐྱབས་མགོན་རིན་པོ་ཆེའི་ཕྱག་གཡས་པ་གནང་བྱས་གཡས་པ་ལྟ་བུ་ཅིག་གནང་བྱས་བཞུགས་ཡོད། འདི་འདྲའི་གི་ཐོག་ནས་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་རེད། བོད་བསྟན་པ་ཆབ་སྲིད་རེད། བོད་མི་མང་གི་ལུགས་རྒྱུད་རེད། ཨ་ནི་གཅིག་བོད་ཀྱི་རིག་གཞུང་དང་མང་བོད་སྤྱི་གི་ཐོག་ལ་ཡང་དམིགས་བསལ་གྱི་ཐུན་མོང་མ་ཡིན་པའི་མཛད་རྗེས་དང་བཀའ་དྲིན་བསྐྱངས་བསྡད་པ་ཅིག་ཡིན་དུས་ཁ་ལ་ད་ལན་འདི་ནས་རིན་པོ་ཆེ་གི་འཁྲུངས་སྐར་དང་བསྟུན་བྱས་ང་རང་ཚོ་ཚང་མའི་ངོས་ནས་བཀའ་དྲིན་རྗེས་དྲན་ཞུ་ཡ་དང།

ད་ལྟ་ཁོང་རང་གིས་གསུངས་སོང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཕྱག་གཡས་པ་ལྟ་བུ་གི་དེ་འདྲ་ཅིག་གནང་ནས་བཞུགས་ཡོད་རེད་གསུངས་ཨེ་དེ་ཚོ་ཚང་མ་ཅིག་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་ཨ་ནི་དེ་ནང་བཞིན་ཅིག་ད་དགའ་ལྡན་ཕོ་བྲང་ནང་ལོགས་ལ་ཅིག་ཐུགས་འགན་ག་རེ་འདྲ་པོ་ཅིག་བཞེས་དགོས་ཡོད་རེད་ཨ་ནི་མ་འོངས་པར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ཀྱི་སྐོར་ལ་ཅིག་གོང་ས་སྐྱབས་མགོན་ཆེན་པོ་མཆོག་ཁོང་རང་གིས་གསུངས་པ་ནང་བཞིན་གྱིས་ད་ལྟ་ད་ཅིག་དགའ་ལྡན་ཕོ་བྲང་གི་ངོས་ནས་ཅིག་དེའི་ཐོག་ལ་ཡང་ཅིག་ཆ་ཤས་ལེན་ཡག་དང་དེ་ཡང་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་འགྲོ་གི་ཡོད་པ་རེད། ད་ད་ལྟ་ངའི་དྲི་བ་གཅིག་འདི་ཡིན་ད་ལྟ་དེ་ཀླུ་སྒྲུབ་ལགས། ཁྱེད་སྔོན་ལ་ཅིག་གསུངས་སོང། ད་ད་འདིའི་སྐབས་སུ་ཨེ་ཅིག་རིན་པོ་ཆེ་དགུང་གྲངས་བརྒྱད་ཅུ་གྱ་བཞི་ལ་ཕེབས་ཡོད་རེད། ཀྱི་འཁྲུངས་སྐར་སྲུང་བརྩི་ཞུ་ཡག་དེ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་རྒྱ་ཆེ་རུ་དང་མང་རུ་འགྲོ་ཡག་གི་དེ་འདྲི་ཡོང་གི་འདུག་དེ་འདྲི་ཡོང་ཡག་དེ་དགུང་ལོ་དེ་འདྲི་ཆེ་རུ་འགྲོ་གི་ཡོད་པ་དེ་དང་བསྟུན་ནས་ཅིག་རེད་པས་ཡང་ཉེ་བའི་ཆར་སྤྱི་ཚོགས་ནང་ལོགས་ལ་ཟམ་གདོང་རིན་པོ་ཆེ་མཆོག་གི་ཅིག་ཆབ་སྲིད་དང་འབྲེལ་བའི་ཟེར་ན་རེད་ཨ་ནི་ད་ལྟ་དེའི་གཞུང་ཞབས་པ་འཕོ་འགྱུར་དང་འབྲེལ་བའི་ཐོག་ལ་དེ་འདྲི་གི་ཡང་ཅིག་བརྒྱུད་ལམ་ཁག་ལ་བཀའ་མོལ་གནང་པ་དེ་འདྲི་ལ་བརྟེན་བྱས་ནས་ཡང་སྤྱི་ཚོགས་ནང་ལོགས་ལ་ལབ་གླེང་ཤུགས་ཆེན་པོ་ཅིག་བྱུང་བྱས་བྱས་ནས

ག་འདྲ་ཞུ་བཞིན་དཔེ་སྟོན་སློབ་གྲྭ་གི་དཔེར་ན་འཛིན་གྲྭ་ལྔ་པའི་གི་བོད་ཡིག་གནས་ཚད་དང་འཛིན་གྲྭ་གཞན་པ་གི་འཛིན་གྲྭ་བརྒྱད་པ་དང་དགུ་པའི་གི་བོད་ཡིག་གི་གནས་ཚད་དེ་མཉམ་གྱི་འདུག་དཔེ་སྟོན་སློབ་གྲྭ་གི་འཛིན་གྲྭ་བཅུ་པའི་དབྱིན་ཡིག་གི་གནས་ཚད་ཀྱང་སློབ་གྲྭ་གཞན་ལས་སྐྱོ་བ་མི་འདུག་གཅིག་པ་ཆགས་ཀྱི་འདུག་ཟེར་ནས་ཞིབ་འཇུག་གི་གྲུབ་དོན་ཅིག་བཏོན་བྱས། དེ་ནས་གཉིས་པ་དེ་ལ།

ང་རང་ཚོའི་ངོས་ནས་དམིགས་ཡུལ་དད་པ་དམ་ཚིག་གཙང་མ་གི་ཐོག་ནས་རིན་པོ་ཆེ་དགུང་ལོ་ཆེ་རུ་འགྲོ་བའི་སྐབས་སུ་ལ་དངོས་གནས་དྲང་གནས་ཀྱི་དེའི་ཀྱི་སྐུ་ཚེ་བརྟན་དགོས་ཡ་སྐྱབས་མགོན་རིན་པོ་ཆེ་ཨོ་དཔུང་འདེགས་ལ་བཞུགས་དེ་འདྲ་བྱས་དངོས་གནས་སྤྱི་བཏང་བསམ་བཞིན་དུ་སྲིད་པ་བཞེས་བསྡད་པ་ཅིག་རེད་དེ་འདྲ་ནང་བཞིན་མུ་མཐུད་བྱེད་དགོས་ཡ་ད་ཡིན་ནའང་ཅིག་བར་ལམ་སྤྱི་ཚོགས་ནང་ལ་ཅིག་ལབ་གླེང་ཐེབས་ཐུབ་མིན་ག་འདྲ་འདྲ་པོ་ཅིག་ཡོད་པ་ཡིན་ནའང། མུ་མཐུད་ནས་སྐྱབས་མགོན་དོན་གྱི་བདག་པོའི་དངོས་གནས་དྲང་གནས་ཀྱི་ཨོ་དཔུང་འདེགས་བྱེད་དུ་དེ་ནི་སྐུ་ཚེ་བརྟན་རོགས་གྱིས་ཟེར་ཏེ་ང་ཚོའི་ངོས་ནས་དད་པ་དམ་ཚིག་གཡོ་བ་མེད་པའི་ཐོག་ནས་དེ་གསོལ་འདེབས་སྨོན་ལམ་ཞུ་ཡས་ཀྱི་གནས་སྟངས་དེ་ཚོ་རེད་ཨེ་ནི་གཞན་པ་ད་ད་ལྟ་རྡོ་རྗེ་དགྲ་འདུལ་ལ་འཁྲུན་བྱེད་དང་འབྲེལ་བའི་གནས་ཚུལ་ཅིག་གསུངས་སོང་ད་དེ་ཚོའི་གི་ཐོག་ནས་ད་དངོས་གནས་དྲང་གནས་ཀྱི་བསམ་ཤེས་གོ་ཤེས་ཅིག་ཡོང་མཁན་ཅིག་ཡིན་ན་ནི་ད་ཁོ་གནས་སྟངས་ག་འདྲ་ཞིག་ཆགས་ཡོད་མེད་ད་གསལ་པོ་གསལ་རྐྱང་རེད།

སྤྱི་བཏང་ལོ་ལྟར་ལོ་ལྟར་ཡིད་ཆེས་དང་བྱེད་ཀྱི་ཡོད་ཟེར་འདིའི་དམིགས་ཡུལ་གཙོ་བོ་དེ་ག་རེ་རེད་ཟེར་ན། རིན་པོ་ཆེ་གི་གསང་གསུམ་གྱི་མཛད་པ་འདི་མང་ཚོགས་ཀྱིས་ཤེས་དགོས་ཡས་དེ་གལ་ཆེན་པོ་འདུག་ཟེར་ཏེ་ད་ཡང་ནས་ཡང་དུ་ཞུ་ཡས་དེ་འདི་རང་རེད། འདི་ཙམ་མ་ཚད་པའི་གི་ད་ལྟ་གཞོན་སྐྱེས་ང་ཚོའི་སོན་རྩ་ཡོང་བསྡད་མཁན་གྱི་སློབ་ཕྲུག་ཚོ་ལ་ཡང་རིན་པོ་ཆེ་གི་ད་གསང་གསུམ་གྱི་མཛད་པ་འདི་དངོས་ཡོད་གནས་ཚུལ་འདི་འདི་འདྲས་འདི་འདྲས་ཅིག་ཡོད་རེད་ཁྱེད་རང་ཚོས་བརྙན་འདི་འདྲས་ཅིག་ལ་བལྟ་ཡས་ཡོད་རེད་མི་འདི་གི་འདི་འདྲས་ཅིག་སྐད་ཆ་བཤད་ཡོད་རེད་འདི་ཚོ་གཟིགས་དགོས་རེད་ད་ཟེར་ཡས་གི་ཨོ་གནས་སྟངས་འདི་ང་ཚོས་གི་ཁོར་ཡུག་འདི་ད་སྐྲུན་དགོས་ཀྱི་འདུག་མ་གཏོགས་ཅིག་གི་གཞན་ད་ལྟ་སྤྱི་ཚོགས་ཀྱི་གནས་སྟངས་འདི་དེ་འདྲའི་ཆགས་བསྡད་འདུག་ཨ། ད་སྤྱི་ཚོགས་ཀྱི་ནང་ལོགས་ལ་ད་ལྟ་འདིར་ལབ་གླེང་གནང་བསྡད་ཡས་འདི་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་ཀྱི་རྒྱ་ཆེའི་གི་ཆ་ནས་བྱས་པ་སོང་ན་ཉུང་ཤས་རང་རེད། ཡིན་ན་སྐད་ད་ཉུང་ཤས་ཡིན་ན་སྐད་ང་རང་ཚོའི་སྤྱི་ཚོགས་ནང་ལ་མི་དགོས་ཅིག་རེད་མ་གཏོགས་ཅིག་གི་དགོས་པ་དེ་འདྲ་རྩ་བ་ཉིད་ནས་མ་རེད་ཨ། ད་འདི་ག་ད་ལྟ་ཡར་ང་རང་ཚོའི་སྤྱི་ཚོགས་ཀྱི་ནང་ལོགས་ལས་ཀྱི་སྣེ་མོ་འདི་ཚོའི་གི་ཆབ་སྲིད་ཀྱི་ཁེ་ཕན་ཅིག་ལ་ཡར་བལྟས་བྱས་བྱས་ནས་ཡར་འདུག་བྱས་ནས་གསུངས་ཡོང་དུས་གང་ལ་ཡང་ང་ཚོའི་མང་ཚོགས་ཀྱི་ངོས་ནས་ཡང་བལྟས་ཡོང་དུས་གང་ལ་ཡང་བློ་ཕམ་ཡོང་ཡས་ཀྱི་གནས་སྟངས་དེ་ཡོང་གི་འདུག་རྒྱུ་མཚན་ག་རེ་ཟེར་ན་ཡང་འདི་མེ་སྐད་ཀྱི་རིན་པོ་ཆེ་གི་གསང་གསུམ་གྱི་མཛད་པ་འདི་ང་ཚོས་གང་ལ་གང་འཚམས་ཀྱིས་ག་ཅིག་བལྟས་ཡོང་དུས་གང་ལ་ཡང་ཁོ་རང་ཚོས་སྐད་ཆ་བཤད་བཞག་ཡོང་དུས་གནས་ལུགས་དང་འཚམས་པ་ཅིག་མ་ཡིན་པ་འདི་ང་ཚོས་ར་འཕྲོད་ཡོང་གི་འདུག་བ་བྱས་ཙང་གཅིག་འདི་རེད་ད་གཉིས་ནས་ག་རེ་ཡོང་གི་འདུག་ཟེར་ན་ཡང་གྲོས་ཚོགས་ཀྱི་ནང་ལོགས་ལ་ཡང་གླེང་མོལ་དང་དེ་ཚོ་ཡོང་ཡོང་དུས་གང་ལ་ཡང་མི་གཅིག་གིས་སོ་སོའི་གི་ལྟ་གྲུབ་ཀྱི་ཆ་ནས་མ་གིར། ག་ཟེར་ལྟ་གྲུབ་ཀྱི་ད་གནས་སྟངས་ཀྱི་ཆ་ནས་མ་འདྲ་བའི་ཐོག་ནས་ཡང་གསུང་གི་ཡོད་རྒྱུ་རེད་ཟེར་ན་ཡིན་ན་གས། སྤྱི་ཚོགས་ཀྱི་ད་ག་ཟེར་གྲོས་ཚོགས་ཀྱི་ནང་ལོགས་ལ། ད་ག་ཟེར། ཚོགས་གཙོ་ཚོགས་གཞོན་གྱིས་དབུས་པའི་གི་ད་ཚོགས་མི་སྤྱི་འཐུས། བཞི་བཅུ་ཞེ་ལྔ་ཙམ་ཡོད་རེད་ཟེར་ན་དེ་གི་ནང་ནས་ཡང་འདི་གནས་ཚུལ་འདིའི་གནས་ལུགས་གནས་སྟངས་གང་གི་ཆ་ནས་ཡང་ཏག་ཏག་མ་རེད་ད་ཟེར་བྱས་ནས་གསུང་ཐུབ་ཀྱི་མི་འདུག་བ། དེ་མ་གསུང་གི་རྒྱུ་མཚན་ལ་བྱས་བྱས་ན་ཡང་ང་ཚོའི་མང་ཚོགས་ཀྱི་ནང་ལོགས་ལ་ཡང་གང་གསུང་གི་ཡོད་པ་དེ་ག་རང་གིས་ག་ཅེས་ཞལ་བཞེས་བྱས་བྱས་ན་ཡང་ད་ག་རང་ག་རེ་བསམ་ཚུལ་གཅིག་མཚུངས་ཡིན་བཟོ་འདོག་བྱས་ན་ཡང་འདིས་མང་ཚོགས་ལ་ད་སྡུག་ཅག་ཅིག་འགྲོ་གི་འདུག་སོང་ཙང་དེ་ཡིན་དུས་གང་ལ་ཡང་ང་ཚོའི་གསང་གསུམ་གི་མཛད་པ་དངོས་ཡོད་དེ་འདི་རེད་ད་ཅེས་བྱས་ན་ང་ཚོས་ར་སྤྲོད་བྱས་ཏེ་ད་མང་ཚོགས་ཀྱི་འགན་ཁྱེར་ནས་ཡང་བྱེད་དགོས་ཀྱི་གནས་བབ་ཅིག